ཡག་འདུག་ཅེས་ཧོ་ནི་ཅན་ཏང་ངོས་བྱང་ཆུབ་སེམས་སྐྱོང་ཚུལ་སྐབས་དེ་ལ། ཀུན་རྫོབ་བྱང་ཆུབ་སེམས་སྐྱོང་ག་ཟེར་དམིགས་རྣམ་སྐྱོང་ཚུལ་དང་དོན་དམ་བྱང་ཆུབ་སེམས་དམིགས་རྣམ་སྐྱོང་ཚུལ་གཉིས་ཀ་ཡོང་འདུག་ག་བློ་སྦྱོང་དོན་བདུན་མ་ཁོ་རང་གི་འགྲོ་སྟངས་ནང་བཞིན་བྱས་པས་ན། ད་ཡིན་ན་ད། ཧོར་སྟོན་ནམ་མཁའ་དཔལ་གྱིས་ད་ནི་བློ་སྦྱོང། མ་ཁོ་ལ་དེ་ཁྲིད་མི་འདུག་ག་ལམ་རིམ་གཞིར་བཞག་ཁྲིད་གནང་འདུག་ག། དང་པོ་ག་ཟེར་ན་ཀུན་རྫོབ་བྱང་ཆུབ་སེམས་སྒོམ་ཚུལ་དེ་བྱས་ད་དེའི་ཡན་ལག་ཏུ། ཨ་ནི་གཅིག་ད་ལྟ། རྐྱེན་ངན་ལམ་དུ་བསྒྱུར་ཚུལ་ལ་སོགས་ཡན་ལག། སླེབས་འདུག་ཡན་ལག་ལྔ་པོ་ཞིག་སླེབས་འདུག་འདི་བྱས་འདི་ཚར་བའི་རྗེས་སུ་ག་རེ། དོན་དམ་བྱང་ཆུབ་སེམས་སྐྱོང་སྦྱོང་ཚུལ་དེ་ཡོང་གི་འདུག་ད་ས་བཅད་ཀྱི་འགྲོ་སྟངས་བྱས་པས་ན། ཡ། འདི་བྱས། གཉིས་པོ་འདི་ཡིན་པ། ད་གསུམ་པོ་འདི་ག་རེ་ཟེར་ན། རྐྱེན་ངན་ལམ་དུ་བསྒྱུར་བ་ཟེར་དེ་རེད་ཤག། ཡ། རེད་པ། ད་སྐྱེ་དངོས་ལམ་དུ། ད་རྐྱེན་ངན་ལམ་ཚུལ་དེ་ལས་བསྒྱུར་ཚུལ་དེ་ལ་གཉིས་ཡོང་གི་འདུག་བསམ་པ་བྱང་ཆུབ་སེམས་ཀྱི་རྩིས་ཟིན་པའི་ཐོག་དེ་ནས་རྐྱེན་ངན་བཟང་ངན་ཅི། འཕྲད་པས་ནས། ཨ་ནི་གའོ། ཨ་ནི། བྱང་ཆུབ་སེམས་རྒྱུད་ལ་མ་སྐྱེས་པ་སྐྱེས་པར་གནས་པ་གནས་པ་གོང་ནས་གོང་དུ་འཕེལ་བའི་རྐྱེན་དུ་འགྱུར་ཐུབ་ཡ་གཅིག་རེད་པ། ད་དངོས་གཞི་བྱང་ཆུབ་སེམས་ཀྱི་ཨ་ནི་བསམ་པ་དེའི་རྩིས་ཟིན་པའི་ཐོག་དེ་ནས་ཨ་ནི་རྐྱེན་བཟང་ངན་ག་རེ་འཕྲད་པས་ནས་ཨ་ནི་ཕར་ལམ་དུ་བསྒྱུར་ཐུབ་ཡ་དེ་ལ་ག་རེ། བསམ་པའི་སྒོ་ནས་ག་རེ་ཟེར་ན་རྐྱེན་ངན་ལམ་དུ་བསྒྱུར་བ་ཟེར་དེ་རེད་ཤག། ད་དེ་ནས་སྦྱོར་བའི་སྒོ་ནས་རྐྱེན་ངན་ལམ་དུ་བསྒྱུར་ཚུལ་དེ་ལ་གཉིས་ཞེས་ག་ཟེར་བཞི་པ་སྦྱོར་བ་བཞི་ལྡན། ཐབས་ཀྱི་མཆོག་ཟེར་དེའི་ནང་བཞིན་ད་སྦྱོར་བ་བཞི་ཟེར་དུས། ད་ཚོགས་བསག་པ། སྒྲིབ་པ་སྦྱོང་བ། ཨ་ནི་ག་རེ་ཟེར་ན། གདོན་ལ་ག་ཟེར་ན་མཆོད་པ། ཨ་ནི་ཆོས་སྐྱོང་ལ་གཏོར་མ་བྱིན་པ་ཟེར་ད་བཞི་ཡོང་གི་འདུག། འོ་དེ་ཅི་དེ་ཡང་ད། དམིགས་ཡུལ་གཙོ་བོ་རང་འདི། དངོས་གཞི་བྱང་ཆུབ་སེམས་འདི་རང་རྒྱུད་ལ་མ་སྐྱེས་པ་སྐྱེ། སྐྱེས་པ་གནས་པ་གནས་པ་གོང་ནས་གོང་དུ་ཕར་གཏོང་ཆེད་དུ་ཚོགས་བསགས་སྒྲིབ་སྦྱོང་བྱེད་ཡང་ཚོགས་བསགས་ཡང་བྱེད་སྒྲིབ་པ་སྦྱོང་ཡང་བྱེད། འོ་དེའི་ཡན་ལག་ཏུ་ཨ་གདོན་ལ་གཏོར་མ་བྱེད་ཡང་འོ་དེ་ལ་གདོན་ལ་མཆོད་པ་བྱེད་ཡང་ཨ་དེའི་ཡན་ལག་ཏུ་ཨ་ནི་རང་གི་ཨ་ནི་གཅིག་འོ་ལགས་སོ། ཐུན་མོང་མ་ཡིན་པའི་ལས་འབྲེལ་ཡོད་པའི་སྲུང་མ་ལ་ག་རེ་ཟེར་ན་ཨ་ནི་གཅིག་ཁྲེགས་ཆོད་ཅན་ནི་རེད་པ་ཨ་ནི་ཁྲེགས་ཆོད་ཅན་ཡོད་འདུག་ང་ལ་ཨ་ནི་བདག་པས་གཞན་གཅེས་པའི་བྱང་ཆུབ་སེམས། དེ་ནང་བཞིན་ད་བློ་སྦྱོང་གི་ཉམས་ལེན། རང་རྒྱུད་ལ་མ་སྐྱེས་པ་སྐྱེ་བ་སྐྱེས་པ་གནས་པ་གོང་ནས་གོང་དུ་སྤེལ་བ་ལ་འགལ་རྐྱེན་བར་ཆད་ཞི་བ་ལ་མཐུན་རྐྱེན་སོགས་བསྲུང་རོགས་གྱིས་ཟེར་དུས་འཕྲིན་བཅོལ་བྱེད་ཡག་འདི་རེད་ཤག་གང་ལྟར་འཕྲིན་བཅོལ་གྱི་ཚིག་ཅིག་ཡན་ཆད་འདི་ན་བྲིས་བཞག་འདུག་པ་ཞེ་པོ་ཡག་པོ་འདུག་བ། འདི་ཡིན་ཙང་ད། སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ཟེར་འདུག་བ་ལ་སྦྱོར་བའི་སྒོ་ནི་ག་རེ་རེད། ཨ་ནི་རྐྱེན་ངན་ལམ་དུ་བསྒྱུར་བ་དེ་རེད་ཤག་ད་གང་ལྟར་ཀྱང་བསམ་པའི་སྒོ་ནས་བསམ་པ་བྱང་ཆུབ་སེམས་ཀྱིས་ཟིན་པའི་ཐོག་དེ་ནས་ཨ་ནི་རྐྱེན་ངན་བཟང་ངན་ག་རེ་འཕྲད་པས་ནི་ཨ་ནི་ཨ་ནི། བྱང་ཆུབ་ཐོབ་བྱེད་ཀྱི་ཨ་ནི་ལམ་དུ་ཕར་བསྒྱུར་ཐུབ་ཡ་གཅིག། ཡང་སྦྱོར་བ་བཞི་པོ། སྦྱོར་བའི་སྒོ་ནས་རེད་པ་ཨ་ནི་ཚོགས་བསགས་ཡ་ན་རེད་སྒྲིབ་པ་སྦྱང་ཡ་ན་རེད་ཨ་ནི་གདོན་ལ་ག་རེ་ཟེར་ན་མཆོད་པ་བྱེད་ཡ་ན་རེད་གཏོར་མ་ག་ཟེར་ཨ་ནི། ཆོས་སྐྱོང་ལ་གཏོར་མ་བྱེད་ཡ་ན་ག་རེ་འདི་ཐམས་ཅད་ཨ་ནི་མདོར་བསྡུ་ན་བྱང་ཆུབ་སེམས་ཨ་ནི་འོ་ལ་རྒྱུད་ལ་མ་སྐྱེས་པ་ཡིན་ན་སྐྱེ་ཡག་གི་ད་རྐྱེན་དུ་འགྲོ་ཡག་སྐྱེས་ཟིན་པ་ཡིན་ན་གནས་ཡག་གནས་པ་ཡིན་ན་གོང་དུ་གོང་དུ་ཕར་བཏང་ཡག་གི་དེ་འདྲའི་རྐྱེན་དུ་འགྲོ་ཡག་ཞིག་ཟེར་རེད་ད་ཕལ་ཆེར་འདི་ཟེར་བ་ཚིག་འཁོར་འདི་ན་འདུག་ཨ། སྣོད་བཅུད་སྡིག་པས་ཁོལ་བའི་ཚེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཟེར་འདུག་ང་ལ། བྱང་ཆུབ་ག་ས་རྐྱེན་ངན་ལམ་དུ་བསྒྱུར་བའི་མདོར་བསྟན་གྱི་གཞུང་ཡིན་པ། ད་ལེ་ལན་ཐམས་ཅད་གཅིག་ལ་བདའ་ཟེར་འདུག་ང་རང་གཅེས་འཛིན་གྱི་སྐྱོན། ཀུན་ལ་བཀའ་དྲིན་ཆེ་བར་བསྒོམ་ཟེར་འདུག་ང་ལ་ཡང་གཞན་གཅེས་འཛིན་གྱི་ཡོན་ཏན་བསམ་ཡག་དེ་ཉིད་ཆེ། ད་འཁྲུལ་སྣང་སྐུ་བཞིར་བསྒོམ་པ་ཡིས་སྟོང་ཉིད་སྲུང་བ་བླ་མེད་མཆོག་ཟེར་དེ་ཕལ་ཆེར། དེ་ཡིན་འགྲོ་བ་ག་རེ་ཟེར་ན། ང་ཚོ་མོ་སོ་སྲུང་བའི་ནང་གི་མཆོག་དེ་སྟོང་ཉིད་སྒོམ་པ་དེ་རེད་ཟེར་གྱི་འདུག་བ་ཕལ་ཆེར་འདི་དོན་དམ་བྱང་ཆུབ་སེམས་སྦྱོང་ཚུལ་དང་འབྲེལ་བ་ཡོད་མེད་སོགས་རེ་རེ་བཞག། འཁྲུལ་སྣང་ད་ང་ཚོ་འཁྲུལ་བའི་སྣང་བ་ག་རེ་ཤར་ཡོད་ན་དེ་སྐུ་བཞིར་ཕར་བསྒོམ་ནས་རེད་བ་སྐུ་བཞིར། བསྒོམ་པ་ཡིས་དང། དེ་འདྲའི། ཅིག། འཁྲུལ་བའི་སྣང་བ་ཐམས་ཅད་སྣང་བ་ལྟར་མ་གྲུབ་པ་རང་ཉིད་ལ་འཁྲུལ་ན་འཁྲུལ་ན། ཅིག། དགག་བྱ། དགག་བྱའི། དགག་བྱ་བདེན་པར་གྲུབ་པའི་དབང་གིས་འཁྲུལ་ན་ག་རེ་ན་ཡོང་གི་འདུག་བ་འོ་དེ་འདྲའི་འཁྲུལ་སྣང་དེ་སྐུ་བཞིའི་རང་བཞིན་ལ་ཕར་བསྒོམ། འཁྲུལ་སྣང་ཐམས་ཅད་ཨ་ཅིག་སྣང་བ་ནང་བཞིན་སྣང་ཡང་སྣང་བ་ནང་བཞིན་ཡོད་མ་རེད་ཟེར་དེ་བསྒོམས་བསྡད་འདུག་བ་ན་དེ་སྟོང་ཉིད་བསྒོམ་པ་རེད་བ་སྟོང་ཉིད་བསྒོམ་པ་དེ་ང་རང་ཚོ་སྲུང་བ་ནང་གི་སྲུང་བ་མཆོག་རེད་ཟེར་གྱི་འདུག་བ་བྱས་ཙང་སྟོང་ཉིད་སྲུང་བ་བླ་མེད་ག་ས་སྲུང་བ་བླ་མེད་ཡིན་ཅེས་ད་དེ་ནས། སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ཟེར་འདུག་ང་ལ་ཨ་ནི་ཅིག་སྦྱོར་བའི་སྒོ་ནས་ག་རེ་ཟེར་ན་རྐྱེན་ངན་ལམ་དུ་བསྒྱུར་ཚུལ་དེ་རེད་སྦྱོར་བ་བཞི་ལྡན་ཐབས་ཀྱི་མཆོག་ད་བསམ་པའི་སྒོ་ནས་ཨ་ནི་འོ་ལགས་སོ་རྐྱེན་ངན་ལམ་དུ་བསྒྱུར་ཚུལ་དེ་ག་རེ་འཕྲལ་ལ་གང་ཐུག་བསྒོམ་དུ་སྦྱར་ད་བསམ་པ་བྱང་ཆུབ་སེམས་ཀྱིས་རྩིས་ཟིན་པའི་ཐོག་དེ་ནས་ཨ་ནི་འཕྲལ་འཕྲལ་དང་འཕྲལ་ལ་རྐྱེན་ངན་བཟང་ངན་ག་རེ་འཕྲད་པས་ནི་རིགས་རེད་བ་ད་རྐྱེན་བཟང་པོ་འཕྲད་པས་ནི་ངན་པོ་འཕྲད་པས་ནི་ག་རེ་འཕྲད་པས་ན་འདི་ག་རེ་ཟེར་ན་ཨ་ནི་བྱང་ཆུབ་ཐོབ་བྱེད་རྐྱེན་དུ་འགྲོ་ཐུབ་པ་ཞིག་བྱེད་དགོས་རེད་གསུངས་རེད་བྱས་ཙང་འཕྲལ་ལ་གང་ཐུག་བསྒོམ་དུ་སྦྱར། ཨོ་འདི་གསུངས་འདུག། ད་མདོར་བསྡུ་ན་རྐྱེན་བཟང་པོ་འཕྲད་ན་ཡང་འདྲ་ངན་པོ་འཕྲད་ན་ཡང་འདྲ་ག་རེ་འཕྲད་པས་ནི་ཨོ་བྱང་ཆུབ་ཐོབ་ཡག་ཨ་ནི་རྐྱེན་དུ་འགྲོ་ཐུབ་པ་ཅིག་བྱེད་དགོས་རེད་གསུང་དགོས་ཟེར་བས་བྱས་ཙང་ད་ག་ས་སྐྱིད་ན་ག་རེ་སྐྱིད་ཁྱག་པ་ཅིག་དང་སྡུག་ན་སྡུག་ཁྱག་པ་ཅིག་དགོས་རེད་གསུང་ཨ་དེ་འདི་རེད་འདུག་པ་ཨོ་འདི་ཟེར་ཞེས་བྱ། ད་བྱེད་དགོས་རེད་འདུག་པ་དངོས་འབྲེལ་བློ་སྦྱོང་ཉམས་ལེན་གསལ་བྱེད་པ་ཡིན་ན། དངོས་འབྲེལ་བྱས་ན་ཅིག་ཉེ་བར་ལེན་ཕུང་པོ་འདི་འདྲ་ཅིག་བླངས་བསྡད་རེད་ཨ་ནི་ཁོ་བོའི་ཅིག་གནས་སྟངས་འདི་འདྲ་ཅིག་སྐྱེས་བསྡད་པ་ཡིན་ནའང་སོ་སོ་རང་ཉིད་དངོས་གནས་དཔལ་དུས་རྟག་ཏུ། ཨ་ནི་ཅིག། ཡིབ། ཡིད། ག་ས་ན། བདེ་བས་ཡར་ཁེངས་བསྡད་ཡག་ཅིག་སེམས་གཏིང་ནས་ཡར་ཁོ་ལ་གང་ཡང་མ་གསུང་ཡིད་ཚིམ་བསྡད་ཡག་ཅིག་མ་གཏོགས་པས་ཨ་ནི་ཅིག། སྡུག་བསྔལ་ལ་བག་ཅིག་ང་ཚོ་མ་གསུང་ཅིག། ག་ས་འོ་ད་ཅིག་སུན་སྣང་སྐྱེས་བསྡད་ཡག། དེ་འདྲའི་སེམས་ལ་དངངས་སྐྲག་སྐྱེས་འཇིགས་སྣང་སྐྱེས་དེ་འདྲ་རྩ་བ་ཉིད་ནས་ཡོད་སྲིད་མ་རེད། དེ་ཡིན་ཙང་ད། བློ་སྦྱོང་ཉམས་ལེན་དུ་ཡོད་ན་རེད་བ་སྐྱེས་རྒྱུ་ད་ལས་ཀྱི་ག་ས་ན། ལས་དང་ཉོན་མོངས་ཀྱི་གཞན་དབང་དུ། དབང་གིས་སྐྱེས་པ་རེད་ལས་དང་ཉོན་མོངས་ལུས་ཀྱིས་བླངས་པ་རེད་བླངས་པ་རེད་དེ། ད་ནི་དེ་འདྲའི་ཉམས་ལེན་བྱས་པ་ཡིན་ན། ཨ་ནི། ལས་དང་ཉོན་མོངས་གཞན་དབང་གཅིག་ཕུང་པོ་བླངས་པས་ནད་ཨིག་སོ་སོར་གནོད་ཡ་མི་འདུག་ག། སྡུག་བསྔལ་རྒྱུན་གནོད་ཀྱི་མི་འདུག་ག་རེད་པ། མ་གནོད་པ་ཙམ་དུ་མ་ཟད། སྡུག་བསྔལ་དག་ནང་བཞིན་རྐྱེན་ངན་པ་ག་རེ་འཕྲད་པས་ནི་སངས་རྒྱས་གོ་འཕང་ཐོབ་ཡག་རྒྱུར་འགྲོ་འདུག་བྱེད་ཀྱི་འདུག་ག། ད་དངོས་འབྲེལ་ཟམ་ཡག་པོ་དང་ཞེ་པོ་ཡོང་སྲིད་རེད། རེད་པ། ད་འདི་ཅིག་ཐུབ་ན་རེད་ད་ད་ཅིག་མ་ཐུབ་ན་ཡང་དཀའ་ལས་ཁག་པོ་རེད་པ་ཅིག་ཐུབ་ན་འོ་ད་འདི་གནོད་པ་དང་ད་ག་རེ་ཡིན་ནས་ད་ཅིག་ཅིག་ཕྱོགས་བཞི་མཚམས་བརྒྱད་ནས་ད་མི་འདོད་པའི་ཅིག་གནོད་པ་བཀྲ་མི་ཤིས་པའི་ག་རེ་ཡིན་ན་རུ་འཛིན་པའི་ཡུལ་ནི་གོ་ལ་བརྒྱུད་ནས་ཟུར་མ་ཐུབ་པ་འོ་དེ་འདྲ་ཡོང་གི་ཡོད་ས་རེད་དེ་ཡིན་ཙང་ད་དེ་ངེས་པར་དུ་དགོས་ཀྱི་ཡོད་ས་རེད་མེད་ན་ང་ཚོ་ཉམས་ལེན་མཐར་ཕྱིན་པ་ཡོང་གི་ཡོད་ས་མ་རེད་ཡ་དེ་ཆེད་ད་དེ་དྲན་གསོ་ཡིན་ད་རེད་བ་ད་དེ་ནས་བཞི་པ་དེ་རེད། བློ་སྦྱོང་དོན་བདུན་མ་ནང་གི་བཞི་པ་དེ་ག་རེད་ད་ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་ད་འདི་ཡན་ལག་འདི་ལ་སྔར་བཤད་སོང་ཡན་ལག་འདི་ལ་ག་རེ་རེད།

སྟོབས་ལྔ་དག་ལ་སྦྱར་བར་བྱ། འདི་རེད། ཚེ་གཅིག་གི་ཉམས་ལེན། ཚེ་གཅིག་གི་མན་ངག་གི་སྙིང་པོ་འདི་ཚུར་བསྡུས་པས་ན། ཨཱ་ནི། སྟོབས་ལྔ་ཉམས་སུ་ལེན་པ་ལ་ཨཱ་ཅིག། སྟོབས་ལྔ་ཉམས་སུ་ལེན་པ་ལ་འདུས་ཀྱི་རེད་གསུངས་པ་ལས་སྟོབས་ལྔ་དག་ལ་སྦྱར་བར་བྱ། མདོར་བསྡུས་ན། ང་རང་ཚོ་བློ་སྦྱོང་ཉམས་ལེན་ཅན་གྱི་ང་རང་ཚོ་གིས་སོ་སོ་རང་གི། ཚེ་གཅིག་གི་ཉམས་ལེན་ཆ་ཚང་ཚུར་བསྡུས་པས་ན་ག་རེ་ལ་འདུས་ཀྱི་རེད་ཟེར་ན། སྟོབས་ལྔ་ཉམས་ལེན་བྱས་ན་འདུས་ཀྱི་རེད་ཟེར་ན་སྟོབས་ལྔ་དག་ལ་སྦྱར་བར་བྱ། ད་འདི་གཅིག་དང། ཚེ་གཅིག་གི་ཉམས་ལེན་འདི་ན་སྟོབས་ལྔ་ནང་འདུ་ཚུལ་འཆད། ལྷག་པར་དུ་ད་ཐེག་ཆེན་གྱི་འཕོ་བའི་གདམས་ངག་ཚོ་སྟོབས་ལྔ་ཉིད་སྤྱོད་ལམ་གཅེས། ད་ལྷག་པར་དུ་ང་རང་ཚོ་གཅིག། འཕོ་བའི་ནང་གི་འཕོ་བ་མཆོག་ཏུ་འགྱུར་བ་འདི། ཨ་ནི། ཐེག་ཆེན་འཕོ་བའི་མཆོག་ཏུ། འཕོ་བ་ནང་གི་འཕོ་བའི་མཆོག་ཏུ་འགྱུར་བ་འདི་ཨ་ནི་གཅིག་གི་འོ་ལགས་སོ་ཤི་བའི་གནས་སྐབས་སུ་སྟོབས་ལྔའི་ཉམས་ལེན་བྱས་ཏེ་རེ་ཞིག་ན་ཐེག་ཆེན་འཕོ་བའི་བདག་མ། ནི། སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས་ཟེར་འདུག། ད་ཐེག་པ་ཆེན་པོའི་འཕོ་བའི་གདམས་ངག་དམིགས་བསལ་གྱི་ད། སྤྱིར་བཏང་འཕོ་བ་ག་རེ་ནས་ཡོད་ཆོག་རེ་ཡིན་ན་དེའི་ནང་མཆོག་ཏུ་འགྱུར་བ་དེ་ཨ་ནི་སྟོབས་ལྔའི་ཉམས་ལེན་བྱེད་ཡ་དེ་རེད། ང་རང་ཚོ་མོ་ཚོ་འཆི་བའི་གནས་སྐབས་སུ་རེད་པ་ད་གང་ལྟར་ཡང། གསོན་པའི་གནས་སྐབས་སུ་ཉམས་ལེན་ཐམས་ཅད་སྟོབས་ལྔ་ནང་ཚུར་འདུས་ཐུབ་ཡ་གཅིག། ཨ་ནི་འཆི་བའི་གནས་སྐབས་ཉམས་ལེན་ཐམས་ཅད་ག་རེ་སྟོབས་ལྔར་འདུས་ཐུབ་ཡ་གཅིག་ཨོ་དེ་གསུང་གི་འདུག་བ། ད་དང་པོ་ཚེ་གཅིག་གི་ཉམས་ལེན་དྲིལ་ཏེ་ཟེར་དེ་ས་བཅད་གཉིས་བྱེད་ཀྱི་འདུག་ཚེ་གཅིག་གི་ཉམས་ལེན། ཨ་ནི་གཅིག་གིས་འོ་ལགས་སོ། དྲིལ་ནས་བསྟན་ཚུལ་གཅིག་དང་ཨ་ནི། ཐེག་ཆེན་འཕོ་བའི་གདམས་ངག་མཆོག་ག་རེ་ཟེར་ན། འཆི་བའི་གནས་སྐབས་སུ་སྟོབས་ལྔ་ཉམས་ལེན་བྱེད་ཡ་བྱས་པ་གཉིས་ཡོང་གི་འདུག་བ། ཡ་ད་དང་པོ་དེ་ཡིན་དང། ཚེ་གཅིག་གི་ཉམས་ལེན་དྲིལ་ནས་བསྟན་པ་ཟེར་དེ་རེད་ད་སྟོབས་ལྔ་དག་ལ་སྦྱར་བར་བྱ། ཞེས་གསུངས་ཏེ། མན་ངག་སྙིང་པོ་མདོར་བསྡུས་པ་སྟོབས་ལྔ་དག་ལ་སྦྱར་བར་བྱ་འདི་རེད་བཞག། ད་སྟོབས་ལྔ་ཟེར་ག་རེ་ཟེར་ན། འཕེན་པའི་སྟོབས་བྱས་དཀར་པོ་ས་བོན་གྱི་སྟོབས་སུན་འབྱིན་པའི་སྟོབས་སྨོན་ལམ་གྱི་སྟོབས་གོམས་པའི་སྟོབས་སྟོབས་ལྔ་དེ་རེད་ད་ནམ་རྒྱུན་ང་ཚོས་སྟོབས་བཞི་དང་སྟོབས་ལྔ་འཁྲུལ་འགྲོ་ཡ་མྱོང་བ་འདི་སྟོབས་ལྔ་དེ་འདི་དང་འདྲ་གི་མི་འདུག་བ། འཕེན་པའི་སྟོབས་བཅས་དཀར་པོ་ས་བོན་གྱི་སྟོབས་ཨ་དག་ནང་བཞིན་ག་རེ་སུན་འབྱིན་པའི་སྟོབས་དག་ནང་བཞིན་ག་རེ་སྨོན་ལམ་གྱི་སྟོབས་གོམས་པའི་སྟོབས་སྟོབས་ལྔ་འདི་རེད་ད་དང་པོ་འཕེན་པའི་སྟོབས་ཟེར་ག་རེ་རེད་ཟེར་ན། འཕེན་པའི་སྟོབས་ནི་སྤྱིར་ད་ནས་བཟུང་བྱང་ཆུབ་མ་ཐོབ་ཀྱི་བར་དང། བྱེ་བྲག་ཏུ་ཚེ་འདི་མ་ཤི་ཚུན་ཆད་དང། དེ་ལས་ཀྱང་ལོ་འདི་ལ་དང་ཟླ་བ་འདི་ལ་དང་ཁྱད་པར་དུ་དེ་རིང་གི་ཉིན་ཞག་ཕྲུགས་གཅིག་འདི་ལ་མདོར་བསྡུས་ན་ང་ཚོ་ཞོགས་ཀས་ཡར་ལངས་ནས་ཨ་བློའི་འཕེན་པ་གཏོང་འདུག་བ་ད་ཀུན་སློང་ཟེར་གྱི་རེད་འཕེན་པ་ཟེར་གྱི་རེད་འོ་འདི་ལ་ག་རེ་ཟེར་ན་འཕེན་པའི་སྟོབས་ཟེར་གྱི་འདུག་སྤྱིར་ང་ཚོ་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཀྱི་བར་དུ་ཨ་ནི་བྱེ་བྲག་ཏུ་ཚེ་འདི་ང་རང་ཚོ་ཨ་ནི་ཅིག་ལུས་སེམས་རྟེན་བརྟེན་པའི་འབྲེལ་བ་མ་ཞིག་ཚུན་ཆད། དེ་ལས་ཀྱང་ཨ་ནི་ལོ་འདིའི་ནང་ལོ་ལ་ལོ་འདི་ལས་ཀྱང་དེ་ནས་ཀྱང་ཟླ་བ་འདི་ཟླ་བ་འདི་ལས་ཀྱང་ཨ་ནི་ཁྱད་པར་དེ་རིང་གི་ཉིན་ཞག་ཕྲུགས་གཅིག་འདི་ལ། ཨ་ནི་རང་ཉིད་ག་རེ་ཟེར་ན་བདག་འཛིན་གྱིས་ཐོག་དྲངས་པའི་ཉོན་མོངས་དང་ཨ་ནི་ཉེ་བའི་ཉོན་མོངས་ཀྱི་གོ་སྐབས་མེད་པ་ད་མདོར་བསྡུས་ན་སོ་སོ་རང་ཉིད་ཀྱི

ཨ་ད་ག་ནང་བཞིན། ཉེ་བའི་ཉོན་མོངས་པ་ལ་སོགས་པ་དེ་དག་གི་དབང་དུ་མ་སོང་བར་བྱེད། དེ་དག་གིས་ཀུན་ནས་བསླང་བའི་ལུས་ངག་གི་ལས་མི་དགེ་བ་དེ་ཚོ་ནམ་ཡང་རྒྱུད་ལ་ཨ་ལྟུང་བ་ལ་སོགས་སྐྱེ་ཡག་གོ་སྐབས་མེད་པར་བཟོ་གི་ཡིན་མདོར་བསྡུས་ན་ཉོན་མོངས་པ་ལ་བ། སྐད་ཅིག་ཀྱང་མ་སྐད་ཅིག་ཀྱང་མ་སོང་བར་བྱ་སྙམ་པའི་འཕེན་པ་དྲག་ཏུ་བཏང་སྟེ་བྱེད། ད་དེ་བཞིན་དུ། ད་འདི་ཕལ་ཆེར། དེ་མིན་རུང། བ་བཞིན་འདྲི་སྲིད་ད། དེ་བཞིན་དུ། བླ་མེད་བྱང་ཆུབ་མ་ཐོབ་ཀྱི་བར། ད་གཅིག་པོ་རེད། སྤྱིར་བླ་མ། བླ་མེད་བྱང་ཆུབ་མ་ཐོབ་ཀྱི་བར། ཡང་སྒོས་གང་ཟེར་ན། ཚེ་འདི་གང་སྲིད་ལུས་སེམས་རྟེན་བརྟེན་པའི་འབྲེལ་བ་མ་ཆད་བར་ཡང་སྒོས་དེའི་ནང་ནས་ཀྱང་ད་ལོ་འདི་ཟླ་བ་འདི་འདི་གཅིག་པོ་བྱ་རྒྱུ་རེད་ཞག་གཅིག་པོ་བྱ་ནས་བར་སོགས་ནས། ཁྱད་པར་དུ་དེ་རིང་གི་ཉིན་ཞག་ཕྲུགས་འདི་ལ། ཨ་ནི། བྱང་ཆུབ་ཀྱི་སེམས་ལ་བསྒོམ་པར་བྱའོ། བྱང་ཆུབ་ཀྱི་སེམས་དང་ཡེ་མ་འབྲལ་བར་བྱའོ་སྙམ་པའི་འཕེན་པ་དྲག་ཏུ་བྱས་ནས། འཕེན་པ་དྲག་ཏུ་བྱས་ན་བྱང་ཆུབ་སེམས་དང་མི་འབྲལ་བར་འགྱུར་ད་འདིར་བཞག།

ཨ་ནི། ཉོན་མོངས་པའི་ཉོན་མོངས་པ་དང་ཉེས་སྤྱོད་དེ་དག་གི་གཞན་དབང་དུ་མ་འགྲོ་བ་ཅིག། ད་རེས་རེས་མ་བྱ་ནས། ཨ་ནི། ད་ག་ནང་བཞིན་ངས་བྱང་ཆུབ་མ་ཐོབ་ཀྱི་བར་དུ། ཨ་ནི། བྱང་ཆུབ་ཀྱི་སེམས་དེ་འོང་ལགས་སོ། ཅིག། བྱང་ཆུབ་ཀྱི་སེམས་དང་མི་འབྲལ་བ་ཞིག་དེ་བསྒོམ་གྱི་ཡིན། ལྷག་པར་དུ། ཚེ་འདི། ལུས་སེམས་རྟེན་བརྟེན་པའི་འབྲེལ་བ་མ་ཆད་བར། དེའི་ནང་ནས་ཀྱང། ཨ་ནི། ལོ་འདི་དེའི་ནང་ནས་ཀྱང་ཟླ་བ་འདི་དེ་ནས་ཉིན་ཞག་ཕྲུགས་གཅིག་ནང་རོལ་ལ། ངའི། བསམ་པ་བྱང་ཆུབ་སེམས་དང་ནམ་ཡང་མི་འབྲལ་བར་དེ་ལ་དཔེ་རྩེ་གཅིག་ཏུ་གཞོལ་ཐུབ་པ་བྱེད་ཀྱི་ཡིན། དེ་ལྟར་བྱེད་ནུས་པ་དེ་ཨ་ནི། བླ་མ་དྲིན་ཅན་རྩ་བའི་བླ་མས་བྱིན་གྱིས་བརླབ་ཏུ་གསོལ། དུས་སུ་འཕེན་པ་བཏང་ཞིང་དཔེ་ཡག་པོ་ཡོད་ཟེར་རེད། རང་གིས་ཀྱང་འཕེན་པ་བཏང་བླ་མར་ཨ་ནི་ཅིག་གསོལ་འདེབས་བྱིན་རླབས་བྱེད་བྱིན་རླབས་ཞུ་བས་ན་བླ་མའི་བྱིན་རླབས་ཀྱི་སྟོབས་ཀྱིས་སོ་སོས་འཕེན་པ་བཏང་བ་ནང་བཞིན་ཡོང་ང་རེད་པ། ཨོ་དེ་རེད། ད་དེ་འདྲ་ཅིག་མེད་པ་ཡིན་ན་སོ་སོས་འཕེན་པ་བཏང་བ་ཡིན་ན་ཡང་འཕེན་པ་བཏང་བ་ནང་བཞིན་དཀའ་ལས་ཁག་པོ་རེད་པ། བླ་མའི་བྱིན་རླབས་ཀྱིས་ཅིག་ང་ཚོ་མ་སུ་ཅིག་སྟོབས་རབ་སྟེ་ང་རང་ཚོ་ལ་མ་འཇུག་ན། ཨོ་དེ་རེད། ཨ་བྱང་ཆུབ་སེམས་དང་མི་འབྲལ་བར་འགྱུར་ཏེ། ད་མདོར་བསྡུས་ན་འཕེན་པ་དེ་འདྲ་ཅིག་བཏང་ངོ་ད་བློ་སྦྱོང་ཉམས་ལེན་བྱེད་ཀྱིན། ད་དུ། ཡི་བག་ནུས་པས་ཀྱང་ན་དེ་རིང་ཉིན་མོ་འདི་ལ་ན་རང་གཅེས་པར་འཛིན་པའི་གཅེས་འཛིན་བདག་ཏུ་འཛིན་པའི་བདག་འཛིན་འདི་གཉིས་ཀྱི་གཞན་དབང་དུ་མ་སོང་བར་བྱས་ད་ག་ནང་བཞིན་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ལྟ་བ་འོ་འདི་གཉིས་ལ་རྩེ་གཅིག་ཏུ་གཞོལ་བར་བྱེད་ཀྱི་ཡིན་ད་འདི་གཉིས་མ་གཏོགས་ཨ་ནི་ཉིན་ཉིན་ཞག་ཕྲུགས་གཅིག་ནང་ལ་བྱ་བ་འདི་གཉིས་མ་གཏོགས་གཞན་བྱེད་རྒྱུ་མེད་བསམས་ཙང་འོ་འདི་ལ་ག་རེ་ཟེར་ན་འཕེན་པ་ཤུགས་དྲག་པོ་ཞིག་བཏང་དགོས་ཟེར་རེད་འོ་འདུག་ཟེར་རེད་བྱས།

འོ་དེ་རེད་བ། གང་ལ་གོམས་པ་དེ་ལ་མཁས་ཟེར་གྱི་འདུག་ག་ནམ་རྒྱུན་ང་ཚོས། སོ་སོའི་གོམས་འདྲིས་ག་རེ་བྱས་པ་ཡིན་ན་ད་དེ་གོམས་འདྲིས་བྱེད་པའི་སྟོབས་ཀྱིས་ཨ་ནམ་ཞིག་ནས་དེ་ལ་མཁས་པར་འགྱུར་འགྲོ་གི་རེད་ཟེར་འོ་དེ་ཟེར་གྱི་འདུག་ག། མ་མཐའ་ལ་ཡང་བཅོས་མ་ཚུན་ཆད། ང་ཚོ་མི་འཇིམ་གྱི་འཕེན་པ་གཏང་དགོས་ཡོད་ཟེར་གྱི་རེད་དོ། ཏིང་འཛིན་རྒྱལ་པོ་ལས་ཇི་ལྟར་ཇི་ལྟར་མང་དུ་མིས་བརྟགས་ན་དེ་གསུངས་འདུག་བ། དེ་ལ་གནས་པའི་རྟོག་པ་དེ་དག་གིས་དེ་བཞིན་དུ་ནི་དེ་ལ་སེམས་གཞོལ་འགྱུར། ཇི་ལྟར་ཇི་ལྟར། མང་དུ་ཟེར་དུས་ཡང་ནས་ཡང་དུ་ཨ་ནི་མི་ཡིས་ཕར་བརྟག་དཔྱད་བྱེད་ཞིབ་འཇུག་བྱེད་ད་འདི་ལྟར་བྱས་ན་འཕེན་པ་བཏང་དུས་སྐད་ཆ་རེད་པ་མིས་བརྟགས་པས་ན་དེ་ལ་གནས་པའི་རྟོག་པ་དེ་དག་གིས་ད་སོ་སོའི་གང་ལ་འཕེན་པ་བཏང་བས་ནས་གང་ལ་ག་ཟིན་བརྟག་དཔྱད་བྱས་པས་ནས་གང་ལ་བརྟག་དཔྱད་བྱས་ཤིང་ད་ཅིག་རྟོག་པ་པས་ན་ང་ཚོ་བཀག་སོ་བ་བས་ན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ལྟ་བའོ་དེ་འདྲ་བའི་གནས་པའི་རྟོག་པ་དེ་དག་གིས

སྒོམ་ཡག་དང་ན་སྟོང་ཉིད་ལྟ་བ་སྒོམ་ཡག་ཉོན་མོངས་པ་དང་ཉེས་སྤྱོད་ཅི་དག་གི་གཞན་དབང་དུ་མ་འགྲོ་བའི་དོན་དུ་འཕེན་པ་བཏང་ཡག་པོ་ཁོ་ང་ཚོ་མ་གསུང་མིག་ཡར་ཁ་གདངས་པ་དང་ཁོ་དྲན་ཡོང་ཡག་བྱུང་དགོས་ཡོད་ཟེར་དེ་ཡིན་ཙང་ལྟ་འདི་ག་རེད་ཨ། དེ་བཞིན་དུ་ནི་དེ་ལ་སེམས་གཞོལ་འགྱུར་ཟེར་དེ་རེད་ཤག་ལྟ་འདི་སྤྱོད་འཇུག་ཚིག་དང་འདྲ་པོ་ཡིན་ཟེར་དོན་དག་གང་ལ་ག་ག་རེད་ཨ། གོམས་ན་སླ་བར་མི་འགྱུར་དངོས་དེ་གང་ཡོད་མ་ཡིན་ཤག་ཐ་ན་ཞིག་གང་ལ་གོམས་པ་དེ་ལ་མཁས་ཟེར་ཚིག་ཅིག་འདུག་པ་ལྟ་འདི་གཞུང་ག་རེ་ན་མི་ཤེས་ད་ཨོ་ཏོ་ཟེར་རེད་ཤག་ད་ང་ཚོ་ཞོགས་པ་ཀུན་སློང་འདི་བཅོས་དགོས་འདུག་བ། འགྲུབ་བ། ཀུན་སློང་འདི་མ་བཅོས་པ་བྱས་ཨ་ཞེ་སྡང་བསམ་འདྲ་མོ་ན་ད་དེ་རིང་གཏེར་མི་ལྟོས་ཤིག་ཨ། ཁ་སང་ཁོ་ངར་དཔེ་བྱས་འདུག་ཆ་ལ་ཉིན་ཁོ་ངས་དེ་རིང་ཏག་ཏག་བཟོས་འདུག་བོད་ཅིག་འདུག་བ་ཁྲལ་འདུག་ཁ་བ་རེ་ཏག་ཏག་བཟོ་གི་ཡིན་བསམ་བསམ་དུས་འདུག་ཀུན་སློང་འདི་འདྲའི་ཁེ་དེ་བ་ནི་དཔེ་གན་ཚ་ཡོད་རེད་བ་ཨོ་དུ་ཟེ་རེད་རེད་བ་ད་དཔེ་བྱང་ཆུབ་སེམས་ཀྱི་དྲི་མ་དེ་ཕར་ཞོག་ཆོས་ཁོ་རང་དྲི་མ་འཁོར་གྱི་མི་འདུག་བ་རེད་བ།

ད་འདི་དང་ང་ཚོའི་ཧ་གོ་འོ་འདུག་ཧ་གོ་འོ་འདུག་འོ་འདུག་ཟེར་རེད་ཞེས་སོགས་སུ་འོ་ཟེར་འདུག་བྱས་ན་ཨང་ག་ལེ་ག་ལེ་ག་རེ་ཟེར་ང་ཚོ་ལུས་ངག་ཡིད་གསུམ་འདི་ཨང་གཅིག་ང་ཚོ་མ་ཚོ་ཉམས་ལེན་ལ་ཕར་ཅིག་ཚུད་བསྡད་པ་ཞུས་ང་ཡོད་ཟེར་རེད་ཡ་ཞེས་སོགས་བཤད་ཨང་ད་འདི་ཡིན་ཚེ་ཁ་སང་དཀར་པོ་ཁ་སང་འཕེན་པའི་སྟོབས་ཟེར་ཡ་དེ་རེད་འཕེན་པ་བཏང་ཡ་དེ་རེད་དོ་ད་གཉིས་པ་དཀར་པོ་ས་བོན་གྱི་སྟོབས་ཟེར་ཡ་དེ་རེད་དཀར་པོ་ས་བོན་གྱི་སྟོབས་ད་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེ་བ་དང་སྐྱེས་པ་གནས་པ་གོང་སྐྱེས་པ། གནས་པ་གནས་པ་དེ་གོང་དུ་གོང་དུ་འཕེལ་བའི་རྒྱུ་རུ་ད་སྦྱིན་པ་ལས་བྱུང་བ་དང་ཚུལ་ཁྲིམས་ལས་བྱུང་བ་དང་སྒོམ་པ་ལས་བྱུང་བའི་བསོད་ནམས་དང་ཡེ་ཤེས་ཚོགས་ལ་བརྩོན་པས་ད་འཕེན་པ་བཏང་བ་ནང་བཞིན། དམིགས་པ་ཨ་ནི་ཁ་སང་དམིགས་རྣམ་བྱང་ཆུབ་སེམས་བསྐྱེད་ཡག་ཅིག་དང་ཨ་ནི་དེ་དང་མཉམ་དུ་ཨ་ནི་གཅིག། དཀར་པོ་དགེ་བའི་ཚོགས་ད་དེ་དཀར་པོ་ས་བོན་སྟོབས་ཟེར་དུས་དཀར་པོ་དགེ་བའི་ཚོགས་བྱང་ཆུབ་སེམས་རྒྱུད་ལ་མ་སྐྱེས་པ་སྐྱེ་ཡང་དང་ཨ་ནི་སྐྱེས་པ་གནས་པ་གནས་པ་གོང་ནས་གོང་དུ་འཕེལ་ཡང་ཆེད་དུ་ཨ་ནི་གཞན་ལ་སྦྱིན་པ་བཏང་ཡང་ཚུལ་ཁྲིམས་བསྲུང་ཡང་ཨང་ད་ག་ནང་བཞིན་ག་རེ་སྒོམ་པ་ལས་བྱུང་བའི་ད་ཅིག་ལྟ་འདོད་དུས་ན་སྦྱིན་པ་དང་ཚུལ་ཁྲིམས་དེ་བསོད་ནམས་ཀྱི་ཚོགས་འགྲོ་ཤག་ཏུ་བ་ཨང་སྒོམ་པ་ལས་ཟེར་ན་སྟོང་ཉིད་ལྟ་བ་ལ་སོགས་དེ་འདྲ་སྒོམ་པ་ཨང་འདི་ག་རེ་ཡེ་ཤེས་ཀྱི་ཚོགས་འགྲོ་ཤག་ད་དེ་གཉིས་འདི་ག་རེ་ཚོགས་གཉིས་བསགས་པ་རེད་ད་ན་ནི་མྱང་བཟོད་བསྔགས་བརྗོད་ཞུ་གི་ཡོད་ན་ནི་འཕེན་པ་བཏང་འཕེན་པ་བཏང་བའི་རྗེས་སུ་སོ་སོ་དཔེར་ཅིག་བླ་མའི་རྣལ་འབྱོར་བྱེད་ཀྱི་རོ་ད་བླ་མའི་རྣལ་འབྱོར་དུ་ཆ་ཚང་ག་རེ་དཀར་པོ་ས་བོན་སྟོབས་ནང་འགྲོ་ཤག་ཏོ་དཀར་པོ་ས་བོན་སྟོབས་ཟེར་ཡག་དམིགས་བསལ་གྱི་ཟུར་དུ་སྟོན་ཡག་ཡོད་མ་རེད་ནམ་ཉོན། མིག་ཟུང་བླ་མའི་རྣལ་འབྱོར་ཡིན་ནའང་རེད་ད་ག་ནང་བཞིན་ག་རེ། ཨ་སྦྱོར་བའི་ཆོས་དྲུག་ཡིན་ན་ག་རེ་གསུང་དགོས་ཡོད་མེད་ན་འདི་ག་རེ་འགྲོ་ཤག་ཏུ། དཀར་པོ་ས་བོན་སྟོབས་དེ་རེད་ག་རེ་ཟེར་ན་ང་ཚོ་དམིགས་ཡུལ་འདི་ཡང་བྱང་ཆུབ་སེམས་མ་སྐྱེས་པ་སྐྱེ་བ་སྐྱེས་པ་གནས་གོང་ནས་གོང་དུ་འཕེལ་ཡག་དོན་དུ་ཨ་སྦྱོར་བའི་ཆོས་དྲུག་དམིགས་རྣམ་སྐྱོང་དགོས་རེད་པ། མི་ཟི་ལ་དམིགས་ནས་དམིགས་རྣམ་སྐྱོང་དགོས་རེད་པ་དེ་ཡིན་ཙང་དཀར་པོ་ས་བོན་སྟོབས་ཟེར་དུས་ལ། རང་གི་ཉིན་ཞག་ཕྲུག་གཅིག་ནང་ལོགས་ལ་དགེ་བ་གང་བྱས་བཞག་པ་དེ། དེའི་རྒྱུད་ལ་ཨན་ཅིག་སྐྱེས་ཡག་གི་ཕར་རྒྱུ་རུ་ཕར་འགྲོ་ཐུབ་པ་ཅིག་བྱས་ཡོད་ན་དཀར་པོ་ས་བོན་སྟོབས་ཟེར་འདི་རེད་ཤག་ད་འདོད་དུས་ན། ལུས་ངག་ཡིད་གསུམ་འདི་ག་རེ། དཀར་པོ་དགེ་བའི་ཕྱོགས་ལ་འབུངས་ཐུབ་པ་དེ་ཡང་ཚེ་ཕྱི་མ་ཕན་ཆད་ཀྱི་འདོད་པའི་དོན་བསྒྲུབ་ཡག་ཙམ་མ་ཡིན་པ་བྱས་སེམས་ཅན་ཐམས་ཅད་ཀྱི་དོན་སངས་རྒྱས་གོ་འཕང་ཐོབ་ཡག་ཆེད་དུ་ཨ་ལུས་ངག་ཡིད་གསུམ་གྱི་དགེ་བ་ཨོ་ཅིག་བསགས་ཐུབ་པ་འདི་ག་རེ། དཀར་པོ་དགེ་བའི་སྟོབས་ཟེར་འདི་སྐབས་ཁ་སང་དཀར་པོ་ས་བོན་གྱི་སྟོབས་ཟེར་འདི་རེད་ཤག་ད་འདི་འདྲ་གོ་དགོས་འདུག་པ། དེ་ཆད། ད་དེ་དང་མཉམ་དུ་ག་རེ་གསུམ་པ་ག་རེ་སུན་འབྱིན་པའི་སྟོབས་ཟེར་དེ་རེད། སུན་འབྱིན་པའི་སྟོབས་དེ། ད་སུན་འབྱིན་པའི་སྟོབས་ནི། སྔར་བདག་འཛིན། སྔར་བདག་གཞན་གོ། སྔར་བདག་གཞན་བརྗེ་བའི་སྐབས་སུ་བཤད་པ་ལྟར་ད་བདག་གཞན་མཉམ་བདག་གཞན་བརྗེ་བའི་ཚུལ་ཞོར་ལ་བ་དེ་སྐབས་སུ་བཤད་པ་ནང་བཞིན་གྱི། བདག་འཛིན་དང་བདག་འཛིན་དེས་དྲངས་པའི་རང་གཅེས་འཛིན། གཅེས་འཛིན། གཅེས་པར་འཛིན་ཞེས་དེ་ནང་བཞིན་བདག་འཛིན་དང་རང་གཅེས་པར་འཛིན་པ་དེའི་དབང་གིས་གཞན་ཡལ་བར་འདོར་བ་སོགས་ཉོན་མོངས་པ་རྣམས་ཀྱི་ཉེས་དམིགས་མཐོང་བའི་སྒོ་ནས་སུན་འབྱིན་ཅིང་སྤོང་བ་ལ་འབད་པ། ད་འཕེན་པ་ག་རེ་བཏང་ལ་ཟེར་ན་དེ་རིང་ཉི་མ་ཕྲུག་གཅིག་ནང་ལོགས་ལ་ཉེ། བདག་ཏུ་འཛིན་པའི་བདག་འཛིན་དང་རང་གཅེས་འཛིན་དེ་དག་གི་གཞན་དབང་དུ་མ་སོང་བར་དེ་དག་རྒྱུད་ལ་ཅིག་སྐྱེས་ཡིན་མ་སྐྱེས་པ་བྱེད་ཀྱི་ཡིན་ཟེར་འཕེན་པ་བཏང་ཟེར་འཕེན་པ་བཏང་བ་ནང་བཞིན་སོ་སོའི་ད་དངོས་གཞི། ཉིན་ཞག་ཕྲུག་གཅིག་ནང་ལོགས་ལ་བདག་ཏུ་འཛིན་པའི་བདག་འཛིན་དང་དེས་དྲངས་པའི་རང་གཅེས་པར་འཛིན་པའི་གཅེས་འཛིན། རེད་བ། ད་འདི་གཉིས་ཀྱི་གཞན་དབང་དུ་སོང་ནས་ཨ་རང་ཡལ་བར་འདོར་བའི་བློ་ཡོང་དུ་བ་མདོར་བསྡུས་ན་དེ་འདྲའི་བློ་དུ་སུ་རང་རྒྱུད་ལ་གཞན་ཡལ་བར་འདོར་བའི་བློ་གང་དག་གཞན་ཡལ་བར་འདོར་བའི་བློ་སྐྱེ་ཡོང་དུ་བ་དེ་འདྲའི་བློ་དེ་རང་རྒྱུད་སྐྱེ་ཡོང་དུས་སྒང་ལ་ཁ་ཐུག་ཁ་ཐུག་གཉེན་པོ་བསྟེན་ཐུབ་པ་ཞིག་དགོས་ཀྱི་རེད། གཉེན་པོ་བསྟེན་ཐུབ་པ་དེ་ག་རེད། ད་རྣམ་པ་སུན་འབྱིན་པའི་སྟོབས་རེད་དཔེར་ན་བདག་ཏུ་འཛིན་པའི་བདག་འཛིན་སྐྱེ་ཡོང་ན་བདག་ཏུ་འཛིན་པའི་བདག་འཛིན་གཉེན་པོ་དེ་བདག་མེད་རྟོགས་པའི་ཤེས་རབ་སྒོམ་ཡ། རང་གཅེས་པར་འཛིན་པའི་གཅེས་འཛིན་གྱི་སྐྱོན་ཡོན་དེ་རང་རྒྱུད་ཤུགས་ཆེ་བ་སྐྱེ་ཡོང་ན་རང་གཅེས་པར་འཛིན་པའི་གཅེས་འཛིན་གྱི་ཉེས་དམིགས

གཞན་ཡལ་བར་འདོར་བ་སོགས་ཉོན་མོངས་པ་རྣམས་ཀྱི་ཉེས་དམིགས་མཐོང་བའི་སྒོ་ནས་སུན་འབྱིན་ཅིང་སྤོང་བ་ལ་འབད་ཅེས་འཕེན་པ་བཏང་བ་ཙམ་གྱིས་འགྲིག་གི་མ་རེད་འཕེན་པ་འདི་ཀོ་དང་པོ་ང་ཚོ་མ་སུ་ན་རྒྱུ་དུས་ཀྱི་སྐལ་བཟང་མ་ནམ་རྒྱུན་ང་ཚོའི་གཉིས་འདུག་བ་ཀུན་སློང་འདི་ལ་རྒྱུ་ཡི་ཀུན་སློང་ཟེར་ཙམ་རེད་འཕེན་པ་ཟེར་དེ་ད་གལ་ཆེ་ཤོས་དེ་དུས་ཀྱི་ཀུན་སློང་འདུག་བ་ད་དུས་ཐོག་དུས་ཐོག་ཁ་ཐུག་ལ་ཨ་ཉོན་མོངས་དང་དེ་ཚོ་མངོན་དུ་གྱུར་དུས་ཁ་ཐུག་ཁ་ཐུག་ངོས་བཟུང་ནས་གཉེན་པོ་དེ་ཡང་དེ་ག་རེ་དུས་ཀྱི་ཀུན་སློང་སོགས་ཅིག་བཤད་འདུག་བ། ང་ཚོ་དུས་ཀྱི་ཀུན་སློང་དང་རྒྱུ་ཡི་ཀུན་སློང་སོགས་གཉིས་ཕྱེ་དགོས་བ། ཐོག་མར་ལས་དེ་བསགས་ཡ་ཀུན་ནས་བསླང་མཁན་དེ་ལ་རྒྱུ་ཡི་ཀུན་སློང་ཟེར། ཁ་ཐུག་ལས་ཀུན་སློང་བར་བསགས་ཡའི་གནས་སྐབས་སུ་ལས་གང་བསགས་པ་ནས་དེའི་སྦྱོར་བ་དངོས་གཞི་མཇུག་ཆ་ཚང་བར་མཐའ་བསྐྱེལ་ཐུབ་བ་དེ་ལ་ག་རེ་ཡོང་གི་རེད་རྒྱུ་ཡི་ཀུན་སློང་ཡོང་གི་རེད་ཇི་ལྟར་ད་ལྟ་ང་ཚོ་འཕེན་པ་བཏང་བ་ནང་བཞིན་ཉིན་ཞག་ཕྲུག་གཅིག་གི་ད་ཆུ་ཚོད་ཉི་ཤུ་རྩ་བཞི་དེ་བར་ཕུན་སུམ་ཚོགས་པ་ཡོང་བ་ལ་དུས་ཀྱི་ཀུན་སློང་ཡང་ནས་ཡང་དུ་བསྐྱེད་དགོས་འདུག་བ་ད་དུས་ཀྱི་ཀུན་སློང་དེའི་སྟོབས་ཀྱིས་ཨ་ནི་གཉེན་པོ་བསྟེན་དགོས་རེད། རེད་བ། ཡ།

ཅི་གི། ཉེས་དམིགས་སུ་བལྟས་ནས་ག་རེ་དེ་ལ་གཉེན་པོ་བསྟེན་དགོས་རེད་ད་འདི་གི་རྣམ་པ་སུན་འབྱིན་པའི་སྟོབས་ཟེར་དེ་རེད་འདུག་བ། ཅི་བྱེད། ད་དེ་ན་གཙོ་བོ་འདི་ག་རེ་ཟེར་ན་རང་གཅེས་པར་འཛིན་པའི་གཅེས་འཛིན་གྱི་གཉེན་པོ་དེའང་དེ་རེད་བཞག་གཙོ་བོ་རེད་བ། ང་ཚོ་བྱང་ཆུབ་སེམས་ཉམས་ལེན་ཡག་པོ་མ་ཡོང་བ་དེ་རང་གཅེས་པ་གཅེས་འཛིན་འོང་བ་རེད་འདུག་བ། དེ་རེད་མ་གཏོགས་ཅིག་ད་བདག་ཏུ་འཛིན་པའི་བདག་འཛིན་དང་འབྲེལ་བ་དེ་ཡོད་དུས་ཡོད་ཀྱི་རེད་དེ་གཙོ་བོ་རང་གཅེས་པར་འཛིན་པའི་གཅེས་འཛིན་དེ་རེད་བཞག་རེད་ཡིན་ཙང། དེ། ཁ་ཐུག་ཁ་ཐུག་ང་ཚོ་རྒྱུད་ལ་སྐྱེས་ཡོང་དུས་སྒང་ལ་ཁ་ཐུག་ཁ་ཐུག་མ་ག་རེ་རེད།

དུས་རྟག་ཏུ་རང་གི་ལུས་ངག་ཡིད་གསུམ་ལ་དཔེ་བརྟག་དཔྱད་བྱས་ཏེ་རེད་པ་བརྟག་དཔྱད་བྱེད་ཡོང་དུས་སྒང་ད་ཉོན་མོངས་པ་དང་ད་གཙོ་བོ་བདག་ཏུ་འཛིན་པའི་བདག་འཛིན་རང་གཅེས་འཛིན་ཚོ་སྐྱེ་ཡོང་དུས་སྒང་ལ་ད་དེ། བློ་དེ་ཡང་དག་པ་ཅིག་མ་རེད་པ་རང་དང་གཞན་གཉིས་ཀ་ཕུང་བ་གཅིག་ཡིན་རེད་པ་བདག་གཞན་མ་རུང་གཅིག་རེད་པ་དེ་ཡིན་ཙང་བདག་གཞན་མ་རུང་གཅིག་མེད་ན་ད་བཙན་ཐབས་ཀྱི་སྒོ་ནས་ག་རེ་གདོང་ཐུག་བྱས་ནས་ཕར་མེད་པར་བཟོ་དགོས་རེད་མ་གཏོགས་ཁོ་ལ་དཔེ་གཅིག་བཟོས་རྗེས་ཁོ་ལ་ག་རེ་ཟེར་ན་གཅིག་བཟོད་པ་སྒོམ་བསྡད་ན་ད་བཟོད་པ་གོ་ལོག་ཟེར་རེད་ཟེར་གྱི་འདུག་བ་འོ་འདུག་སེ་རེད། བྱས་ཙང་ང་ཚོ་དེ་འདྲ་བྱས་ན་ཡག་པོ་འདུག་བ་ཕར་འགྲོ་ན་སྡོད་ན་ག་པར་ཕྱིན་ན་རང་གཅེས་པའི་གཅེས་འཛིན་ལ་དཔེ་ཅིག་ཨང་ཅིག་མར་མགོ་ལ་མགོ་ལྕག་གཞུ་ཐུབ་ཀྱི་ཅིག་དང་བདག་ཏུ་འཛིན་པའི་བདག་འཛིན་མར་མགོ་ལྕག་གཞུ་ཐུབ་ཀྱི་བྱུང་ན་ད་ངོ་འདྲའི་ཚད་དང་ལྡན་པའི་ག་རེ་རེད་དེ་ཞིང་སེར་བློ་སྦྱོང་ཉམས་ལེན་བྱེད་མཁན་ཅིག་ད་ཁོ་གཉིས་ག་ཚད་ཡག་ཕར་ཡིན་ན་ཕར་ཆུག་ཤེས་པའི་ད་ཡོན་ཡག་པོར་ཡོད་མ་རེད་རེད་བ་དེ་ཡིན་ཙང། སྤྱོད་འཇུག་ནང་ག་རེ་གསུངས་རེད། ཁྱོད་ཀྱིས་ཁོ་བོ་གང་བརླག་སྔོན་གྱི་དུས་དེ་གཞན་ཡིན། ངས་ཁྱོད་ད་མཐོང་གང་དུ་འགྲོ་ཁྱོད་ཀྱི་དྲེགས་པ་ཀུན་གཞོམ་བྱ་ཟེར་དུ་ཨ། ད་ཁྱེད་རང་ང་མགོ་སྐོར་བཏང་ཡག་དུས་ཚོད་འདི་སྔ་མའི་དུས་ཚོད་དེ་རེད་ད་ཁྱེད་རང་ང་མགོ་སྐོར་བཏང་ཡག་དུས་ཚོད་ཡོལ་ཚར་རེད་ངས་ཁྱེད་རང་སྐྱོན་ཐམས་ཅད་རིག་སོང། ད་ཁྱོད་གང་དུ་འགྲོ་གི་ཡིན་ད་ཁྱོད་ཀྱི་ང་རྒྱལ་ཁྱོད་ཀྱི་ནུས་པ་ཡོད་ཚད་ཆ་ཚང་ངས་མེད་པ་བཟོ་གི་ཡིན་ཟེར་དུ་ཨ། ཁྱོད་ཀྱིས་ཁོ་བོ་གང་བརླག་སྔོན་གྱི་དུས་དེ་གཞན་ཡིན།

མ་བྱེད་དེ། སུན་ཕྱུང་སྟེ་སྤོང་བར་བྱ་བ་བྱ་དགོས་པ་དེ་སྤྱོད་འཇུག་གོང་དྲངས་དུ་བདག་ནི་བསྲེགས་ཏེ་བསད་གྱུར་ན་བདག་ནི་མགོ་བོ་བཅད་ཀྱང་བླ་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱའོ་ཞེས་གསུངས་པ་ལྟར་བསླབ། བདག་ན་ཞིག་བདག་འདྲ་བློ་སྦྱོང་ཚིག་བརྒྱད་མ་ནང་ཡོད་པ་ནང་བཞིན། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་ཐབས་གདོང་ནས་འདུད། ག་རེ་གདོང་ནས་བཟློག་པར་བྱ། གདོང། ང་ཚོ་མི་དང་མི་གདོང་ཐུག་ནས་ཕར་རྩོད་པ་བརྒྱབ་ཡོད་ནང་བཞིན་ཁོ་གཉིས་གདོང་ཐུག་བྱས་ནས་རེད་བ།

རེད་པ། བློ་སྦྱོང་ཉམས་ལེན་བྱེད་མཁན་སྤྱོད་འཇུག་ཚིག་ཐོག་སུ་མང་སྐྱོང་མི་འདུག་ང་ལ་ད་གཅོད་རྗེས་འདེད་ཆེན་པོ་ཞི་བ་ལྷ་ཁོ་རང་གིས་ཉམས་ལེན་འདི་གིས་གནང་ལྷག་པར་དུ་ཐུགས་སྨོན་ཞེ་པོ་ཡོད་ས་རེད་ཚིག་ཁོ་རང་གཅིག་གོ་ཡོང་དུས་གམ་གཅིག་བསམ་ཡོང་དུས་གམ་དམིགས་བསལ་གྱི་ཚོར་བ་འབྱུང་གི་འདུག་བ་ཐུགས་སྨོན་སྐྱབས་འཇུག་ཞེ་པོ་གནང་བའི་དེ་ཡིན་གྱི་རེད་པ་ཡ་དེ་བྱས། ད་དེ་ནས་ག་ཟེར་ན་རྣམ་པ་སུན་འབྱིན་པའི་སྟོབས་བྱས་དེ་འདྲས་ཟེར་རེད་པ་རྣམ་པ་སུན་འབྱིན་སྟོབས་དེ་ཚོ་བྱས་ད་བཞི་པ་ག་ཟེར་ན་སྨོན་ལམ་གྱི་སྟོབས་དེ་རེད་ད་སྨོན་ལམ་གྱི་སྟོབས། དེ་ད་འདིའི་སྨོན་ལམ་ཟེར་འདིའི་སྨོན་ལམ་དེ་སྨོན་ལམ་དང་བསྔོ་བ་གཉིས་ཀ་རེད་བཞག་བྱས་ན་ནམ་རྒྱུན་ང་ཚོའི་སྨོན་ལམ་དང་བསྔོ་བ་གཉིས་ལ་ཁྱད་པར་བཞག་དགོས་པ་ད་སྐབས་འདིའི་སྟོབས་ལྔའི་ནང་གི་སྨོན་ལམ་ཟེར་དེ་བསྔོ་བ་དང་སྨོན་ལམ་གཉིས་ཀའི་གཞི་མཐུན་དེ་བཞག་དགོས་འདུག་ག་རེ་ཟེར་ན། སྤྱིར་འཁོར་འདས་ཀྱི་དགེ་རྩ་ཀུན། ཁྱད་པར་དུ་རང་གི་སྒོ་གསུམ་གྱིས་བསྡུས་པའི་དུས་གསུམ་དང་འབྲེལ་བའི་དགེ་བའི་རྩ་བ་རྣམས་ཀྱི་མཐུ་ལ་བརྟེན་ནས། སྤྱིར་སེམས་ཅན་ཀུན་ཁྱད་པར་དུ་རང་གི་རྒྱུད་ལ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེ་བ་སྐྱེས་པ་གནས་པ། གནས་པ་གོང་ནས་གོང་དུ་འཕེལ་བར་གྱུར་ཅིག་ཅེས་སོགས་རླབས་པོ་ཆེའི་སྨོན་ལམ་རྣམས་ཀྱིས་ཁ་བསྒྱུར་བར་བྱའོ། བྱས་ཙང་ད་སྤྱིར་ངའི་དགེ་རྩ་ཀུན། ང་རང་ཚོའི་འཁོར་འདས་དགེ་རྩ་ཀུན། རང་གཞན་སེམས་ཅན་ཐམས་ཅད་འཁོར་འདས་དགེ་རྩ་ཀུན་ཞག་ཞག་འབྲིང་རིམ་པ། ཁྱད་པར་དུ་རང་གི་སྒོ་གསུམ་གྱིས་བསྡུས་པའི་དུས་གསུམ་དང་འབྲེལ་བའི་དགེ་བ་ག་རེ་ཡོད་ན་དགེ་བའི་རྩ་བ་དེ་དག་གི་མཐུ་ལ་བརྟེན་ནས་སྤྱིར་སེམས་ཅན་ཐམས་ཅད།

འོ་ལགས་སོ། དཀར་པོ་ས་བོན་གྱི་སྟོབས་བྱས་འཕེན་པའི་སྟོབས་དང་པོ་སྔོན་ལ་བཏང་དེ་ནས་དཀར་པོ་ས་བོན་གྱི་སྟོབས་ཀྱིས་ཨ་ནི་དགེ་བ་བསག་ཡ་དེ་བྱེད་དེ་ནས་དངོས་གཞི་དེ་ལ་དགེ་བ་བསག་ཡ་དང་རྣམ་པ་སུན་འབྱིན་པའི་སྟོབས་བྱེད་དེ་ནས་ལྔ་པ་འདི་དངོས་གཞི་གི་ཆ་དེ་རེད་ད་བཞི་པ་འདི་ག་རེ་ཟེར་ན། ཐ་མ། ང་རང་ཚོ་ཉལ་ཁ་ལ་མ་ད་ང་ཚོ་སྨོས་སོང་དེ་རིང་ཉིན་ཞག་ཕྲུགས་གཅིག་ནང་ལོགས་དགེ་བ་བྱས་བཞག་པ་འདི་ཨ་ནི་དེ་འདྲའི་རྒྱུ་ལ་ཕར་འགྲོ་བར་ཤོག་བསྔོ་བ་བྱས་དེ་རེད་འདུག་བ་འོ་དེ་ལ་ཕར་བལྟས་ན་གོ་རིམ་འདུག་སེ་བྱས་ན་ཡག་པོ་རེད་ཟེར་ཉམས་སུ་ལེན་ཡོང་དུས་སྒང་ལ། ད་ལྔ་པ་གོམས་པའི་སྟོབས་དེ་རེད་གོམས་པའི་སྟོབས་ཟེར་དུས་ད་གོང་དུ་དངོས་གཞིའི་དམིགས་རྣམ་སྐྱོང་བའི་སྐབས་སུ་བཤད་པ་བཞིན་དུ་དུས་ཐམས་ཅད་དང་གནས་སྐབས་ཐམས་ཅད་དུ་འདི་འབའ་ཞིག་བསྒོམ་པར་བྱ་སྟེ་ད་འདི་རེད། ཨ་ནི་དང་པོ་འཕེན་པའི་འཕེན་པའི་སྟོབས་བྱེད་རེད་བ། དེ་ནས་དཀར་པོ་ས་བོན་གྱི་སྟོབས་དཀར་པོ་ས་བོན་དུ་ང་ཚོ་ནམ་རྒྱུན་སྦྱོར་བ་ཆོས་དྲུག་དང་ད་ནང་བཞིན་འདུག་ཟུར་ཉམས་ལེན་དེ་བྱེད་དེའི་རྗེས་སུ་ཨ་ནི། སྟོབས་ལྔ་པ་དང་སྟོབས་གསུམ་པོ་དེ་ཡོད་ན་ཡག་པོ་ཡོང་སྲིད་རེད་ད་སྟོབས་གསུམ་པོ་དེ་ཕལ་ཆེར་ད་ག་དུས་ཡིན་ནའི་དགོས་ཀྱི་འདུག་བ་ག་ཟེར་ན་ཉོན་མོངས། ཅིག་རང་ལ་རྒྱུད་སྐྱེ་དུས་འོད་འཕགས་གཉེན་པོ་དེའང་དེར་བཟུང་བ། ད་སྟོབས་ལྔ་པ་འདི་ད་ནང་བཞིན་ད་སོ་སོའི་ཐུན་དང་ཐུན་མཚམས་བྱས་ནས་བྱང་ཆུབ་སེམས་དམིགས་རྣམ་སྐྱོང་ཡ་དེ་རེད་བ་འོ་དེ་ཟེར་རེད། ད་སྟོབས་བཞི་པ་འདི་ཐ་མར་བཞག་ཡ་བྱེད་ཉམས་ལེན་དྲིལ་ན་བ། གོང་དུ་དངོས་གཞིའི་དམིགས་རྣམ་སྐྱོང་བའི་སྐབས་སུ་བཤད་པ་བཞིན་དུ་དུས་ཐམས་ཅད་དང་གནས་སྐབས་ཐམས་ཅད་དུ་འདི་འབའ་ཞིག་བསྒོམ་པར་བྱའོ། ད་འདི་ཟེར་ཡ་འདི་འདི་ག་རེ། བྱང་ཆུབ་ཀྱི་སེམས་འདི་འབའ་ཞིག་བསྒོམ་པར་བྱའོ་གསུངས་འདུག་སྤྱོད་འཇུག་ལས། བྱིས་པ་རང་གི་དོན་བྱེད་དང་ཐུབ་པ་རང་གི་དོན་བྱེད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས་དང་རང་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་ཉེས་དམིགས་ཀྱི་ཨ་ནི་དེའི་སྡོམ་རེད་འདིར་སྤྱོད་འཇུག་རེད་བ། འདི་བྱེད། འདི་རེད་བ་ད། བྱིས་པ་རང་གི་དོན་བྱེད་དང་དང་འདི་རེད་བ་དེའི་གོང་གི་ཚིག་དེ། འཇིག་རྟེན་སྡུག་བསྔལ་ཅི་ཡིན་པ། འཇིག་རྟེན་བདེ་བ་ཇི་སྙེད་པ་དེ་ཀུན་གཞན་བདེ་འདོད་ལས་བྱུང་འཇིག་རྟེན་སྡུག་བསྔལ་ཇི་སྙེད་པ་དེ་ཀུན་རང་བདེ་འདོད་ལས་བྱུང་མང་དུ་བཤད་ལྟ་ཅི་ཞིག་དགོས་ཐུབ་པ་གཞན་གྱི་དོན་བྱེད་དང་བྱིས་པ་རང་གི་དོན་བྱེད་པའི་འདི་གཉིས་ཀྱི་ནི་ཁྱད་པར་ལྟོས་དང། ག་ཟེར་ན་གཅེས་འཛིན་གཉིས་ཀྱི་སྐྱོན་ཡོན། མདོར་བསྡུས་པའི་ཚུལ་གྱིས་ཐ་མའི་སྡོམ་ཚིག་འདི་འདྲ་རྒྱབ་བཞག་འདུག་ག་ཟེར་ན་གཅེས་འཛིན་འབྱུང་ཞི་བ་མེད་ནོ་ཅེས་དང། དེ་ལྟར་བསྒོམས་ན་ད། དེ་ལྟར་བསྒོམས་ན་རྐྱེན་གྱི་ཡན་ལག་དང་མ་བྲལ་བར་གོམས་པར་བྱས་ན་རབ་ཀྱི་མཐར་ཕྱིན་པར་འགྱུར་ཏེ་དེ་ལྟར་བསྒོམ། བསྒོམས་པ་ཙམ་དུ་མ་ཟད་རྐྱེན་མ་ཚང་བ་མེད་པར་བསྒོམས་པ་ད་རྐྱེན་མ་ཚང་བར་བསྒོམས་ཟེར་དུས་ལ་དམིགས་རྣམ་སྐྱོང་ཡ་བྱེད་རྒྱུ་རྐྱེན་ཚོགས་བསགས་སྒྲིབ་སྦྱང་དེ་ཚོ་ཡག་པོ་ཞིག་ཚང་བ་ཡིན་ན་ཟེར་ཡ་སུ་རེ་རེ་བསྒོམས་པ་ཙམ་གྱིས་རྒྱུད་ལ་སྐྱེ་བའི་ངེས་པ་མི་འདུག་ག་བསྒོམས་ནས་དེ་དང་ག་རེ་རྐྱེན་ག་རེ་དགོས་ཀྱི་འདུག། ཚོགས་བསགས་སྦྱིན་བྱ། ཉེར་ལེན་དམིགས་རྣམ་སྐྱོང་བ་དང་ཨ་ནི་དེ་ལྷན་ཅིག་བྱེད་རྐྱེན་ཚོགས་བསགས་སྒྲིབ་སྦྱང་གཉིས་ཀ་མཉམ་དུ་ཡང་མ་བྲལ་བ་བྱུང་སོང་ན། བསྒོམས་ན་རྐྱེན་གྱི་ཡན་ལག་མ་བྲལ་བར་གོམས་པར་བྱས་ན་འདི་རེད་བ། བསྒོམས་པ་ཙམ་གྱིས་འགྲིག་གི་མི་འདུག་བསྒོམས་པ་ཙམ་དུ་མ་ཟད་བསྒོམས་པ་དེ་ལ་ཡང་ག་རེ་ཟེར་རྐྱེན་གྱི་ཡན་ལག་མ་ཚང་བ་ཚོགས་བསགས་སྒྲིབ་སྦྱང་གི་རྒྱབ་རྟེན་དུ་འགྲོ་དགོས། རྐྱེན་གྱི་ཡན་ལག་མ་བྲལ་བར་གོམས་པར་བྱས་ན་རབ་ཀྱི་མཐར་ཕྱིན་པར་འགྱུར་ཏེ། ད་དཔེ་ཅིག། ང་ཚོ་མོས་ངོ་གོམས་པའི་སྟོབས་ཐུག་རེ་སོང་རེ་དཔེར་ན་སྤྱོད་འཇུག་ལས་ད་ག་རེ་གསུངས་རེད་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡོད་མིན་དེ་སྤྱོད་འཇུག་ལེའུ་ག་རེ། བཟོད་པའི་ལེའུ་ནང་ཡོད་པ། བཟོད་པའི་ལེའུ་ལ་ཡོད་རེད་ད་ང་ཚོ་བ་གཅིག་གིས་བཟོད་པ་སྒོམ་ཡ་ན་རྡོ་སོལ་རྡོ་སོལ་ཨ་ནི་ཅིག་དཀའ་ལས་ཁག་པོ་ཞེ་པོ་དེ་ཡོང་གི་མ་རེད་བསམ་བསམ་ཡིན་ཐ་མ་དེ་ལ་ཨ་ནི་སྒོམ་འདི་ཀྱང་ད་གོམས་ན་ཡོང་ཡ་ཡོད་དང་རེད་པ་གང་གི་མིང་ཐོས་འཇིགས་པ་ཡང་དེ་ཉིད་མེད་ན་མི་དགར་འགྱུར། གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡོད་མིན་འདི་རེད་བ། བློ་གོམས་པའི་དབང་གིས་ཡོང་གི་རེད་བློ་གོམས་པའི་དབང་གིས་ཡིན་ན་འདི་རེད་བ། གང་གི་མིང་ཐོས་འཇིགས་པ་ཡང་དེ་ཉིད་མེད་ན་མི་དགར་འགྱུར། དེ་བས་གནོད་པ་ཆུང་གོམས་པས་གནོད་པ་ཆེན་པོ་བཟོད་པར་བྱོས་སོ། ཨ་ནི། སྦྲུལ་དང་ཤ་སྦྲང་དག་དང་ནི། བྲེ་བོང་ལག་སོགས་གཙོ་བོ། གནོད་པ་ཆེན་པོ་སུ་སྦྲུལ་དང་ཤ་སྦྲང་དག་གིས་ནི་ཚ་བ་ལ་སོགས་གནོད་སོ་ན། གཡན་པ་ལ་སོགས་མི་བརྩི་སྟེ་དོན་མེད་སྡུག་བསྔལ་ཅིས་མ་མཐོང།
འདིར་བས་ད་འདིར་བས། གལ་ཏེ་ལྷ། འདིར་བས་ད། ངེས་ཏེ་ཚིག་གི་ད། ངེས་ཚིག་གི་ད་ནི་འདིར། གང་གི་ཚིག་དེ་ག་རེ་ཟེར་ན། གང་གི་མིང་ཐོས་འཇིགས་པ་ཡང་དེ་ཉིད་མེད་ན་མི་དགར་འགྱུར། གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡོད་མི་འདུག་ཟེར་རེད། གང་གི་མིང་ཐོས་འཇིགས་པ་ཟེར་ང་ཚོ། དཔེ་བྱེད་མི་གཅིག་གིས་དང་པོ་མི་དེ་མིང་ཐོས་པ་ནས་འཇིགས་སྐྲག་སྐྱེ་བ་མི་དེ་འདྲ་ད་ཡོང་གི་འདུག་བ། ཞེད་པོ་ཡོད་རེད་ཟེར་དུས་ཁོ་མིང་ཐོས་པ་ནས་དངངས་སྐྲག་སྐྱེ་ཡག་དེ་འདྲ་ཡོང་གི་འདུག་ཨ་ད་སྔོན་མ་གདན་ས་ཁག་ཏུ་གདན་སའི་ལྡོབ་ལྡོབ་སྐད་གྲགས་ཆེན་པོ་དེ་འདྲ་ཡོང་གི་འདུག་ཨ་ད་འདི་ག་འདྲ་ཡོད་ན་སོང་ཟེར་མིང་ཐོས་པ་ནས་དངངས་སྐྲག་སྐྱེ་ཡག་དེ་འདྲ་ཡོང་གི་འདུག་ཨ་ད་ད་དེ་འདྲའི་མིང་ཐོས་པ་དང་ཁོ་དཔེ་ཅིག། དངངས་སྐྲག་སྐྱེ་ཡག་མི་བརྗོད་པའི་སེམས་ཐག་ཉེ་པོ་བྱས་ག་ལེ་ག་ལེ་སེམས་འདྲིས་ནས་གཅིག་གིས་གཅིག་ལ་བག་ཙམ་ཞིག་བརྩེ་བ་དེ་འདྲ་ཆགས་ནས་མཐའ་མ་དེ་ལ། ད་སྔར་འཇིགས་པ་ཆེན་པོ་སྐྱེ་ཡག་མིང་ཐོས་པ་ནས་འཇིགས་སྐྲག་སྐྱེ་ཡག་མི་དེ། ཨ་གོམས་པའི་དབང་གིས་སོ་སོའི་འཁྲིས་ལ་ཉི་མ་གཅིག། ཆུ་ཚོད་གཅིག། སྐར་མ་གཅིག་དེ་འདྲའི་གཅིག་འཁྲིས་ལ་མེད་ཁ་བྲལ་བས་ན་སེམས། གཅིག་མི་དགའ་བ་དེ་འདྲ་ཡོང་གི་རེད་གོམས་པའི་དབང་གིས། བརྩེ་པོ། བརྩེ་པོ་ཆགས་སོང། སྔར། ཁོའི་མིང་ཐོས་པ་ནས་འཇིགས་སྐྲག་སྐྱེས་སའི་མི་གཅིག་ད་ཕར་ཚུར་འདྲིས་ནས་སྐད་ཆ་བཤད་གཅིག་གཅིག་ཕར་ཚུར་གཅིག་ཨ་གཅིག། སེམས་ཐག་ཉེ་པོ་ཆགས་ཨ་ནི་སེམས་གཏིང་གི། གཅིག་མཛའ་བོ་ཆགས་རེད་བ། ཨོ། མཛའ་བོ་ཆགས་ཡོང་དུས་སྔར་ལྟར། ཁོ་ཉི་མ་གཅིག་སོ་སོ་དང་ཁ་བྲལ་བས་ན་ཨ་ནི་སེམས་མི་དགའ་བ་དེ་འདྲ་ཡོང་ཡ་འདུག་བ།

ཡ་ད་འདི་ཟེར་ད་འདི་ཟེར་བ་དངོས་གང་ཡོད་མ་ཡིན་ཟེར་ཡ། ཞེས་དང། འཆད་ཁ་བའི་ཞལ་ནས་ད་དགེ་བའི་བཤེས་གཉེན་འཆད་ཁ་བའི་ཞལ་ནས་སྐྱོན་དང་བཅས་པའི་སེམས་དེ་ལ་ཡོན་ཏན་ཆེན་པོ་གཅིག་གདའ་སྟེ་ཟེར་འོ་ཇི་ལྟར་ང་ཚོ། ལས་ཉོན་གྱི་གཞན་དབང་ཅན་གང་ཟག་རྒྱུད་ཀྱི་སེམས་དེ་ཁོ་སྐྱོན་ཅན་རེད་པ་ཡིན་ནའང་ཁོ་རང་ཡོན་ཏན་ཆེན་པོ་གཅིག་འདུག་གསུངས་རེད་གཅིག་འདུག་དེ་གང་ལྟར་བསླབ་པ་དེ་ལ་དེ་ལྟར་འབྱུང་ཅི་ལྟར་ཁོ་ང་རང་ཚོ་གཅིག་གཅིག་སེམས་ཅན་ཞིག་རེད་འདུག་ཁོ་སྐྱོན་ག་ཟེར་ཉོན་མོངས་པའི་ད་ཅིག་ག་རེ་ཟེར་ན་གཞན་དབང་དུ་སོང་པ་ལྟ་བུ་རེད་འདུག་བ། ཁོ་ཡིན་རེད་དེ་ཡིན་ནའང་ཁོ་ལ་ཡོན་ཏན་ཆེན་པོ་གཅིག་འདུག་ཁོ་རུ་གང་བསླབས་པས་ན་གོམས་པ་གོམས་འདྲིས་བྱས་པས་ན་ཁོ་དེ་ལྟར་དེ་ཡོང་གི་འདུག་ཨ་ཅིག་ཡོང་གི་འདུག་དེ་ཁོས་ག་རེ་ཟེར་ན་སེམས་ཀྱི་ཡོན་ཏན་རེད་ད་དེ་ཡིན་ན་དེ་འདྲ་ཡོང་གི་འདུག་ཟེར་བ་ལ་དེ་རེད་ཡ། ཡོན་ཏན་ཆེན་པོ་གཅིག་ག་ཟེ་ཡོན་ཏན་ཆེན་པོ་གཅིག་གདའ་སྟེ་ཟེར་ག་རེ་ཟེར་ན་གང་ལྟར་བསླབ་པ་དེ་ལྟར་འབྱུང་གི་འདུག་ཨ་ཨོ་དེ་རེད།

ད་དེ་ནས་ཡང་ག་ལེ་ག་ལེ་ཅིག་ཅིག་ང་ཚོ་བསམ་དང་བསམ་དང་ཅིག་ཨང་སེམས་ཐག་ཉེ་རུ་ཉེ་རུ་ཕྱིན་ཨང་དེ་ནས་ཉམས་ལེན་འདི་ག་ལ་དཔུང་གི་དཔུང་རོགས་བྱས་ཨང་མཐའ་མ་དེ་ལ་ཨང་དེ་དག་པས་ཅིག་གྱུར་ནས་ཁ་མ་བྲལ་བ་འབྱུང་དགོས་ཟེར་རེད་ཡ་ཞེས་སོ་ཟེར་ད་འདི་ཟེར་རེད་གང་ལྟར་བསླབ་པ་དེ་ལྟར་འབྱུང་ཟེར་ཡ་ཞེས་སོ་ཟེར། སྟོབས་ལྔའི་མན་ངག་འདི་ཉིད་ཀྱིས་ད་འདི་ཡན་ཆད་ག་ཟེར་ན། ཚེ་གཅིག་གི་ཉམས་ལེན་ཆ་ཚང་ཚུར་བསྡུས་ན་འདི་ན་འདུས་ད་འདུས་ད་ག་ཟེར་ན་ཉིན་ཞག་ཕྲུགས་གཅིག་གི་ཉམས་ལེན་ཆ་ཚང་འདི་ན་འདུས་སོང། ཉིན་ཞག་ཕྲུགས་གཅིག་གི་དང་པོ་ག་རེ་ཟེར་ན་འཕེན་པའི་སྟོབས་གཅིག། འཕེན་པའི་ཐེམ་བུ་འཕེན་པའི་སྟོབས་འདིས་ཨ་ནི་གཅིག་རྩིས་ཟིན་པའི་ཐོག་དེ་ནས་ཨ་ནི་དཀར་པོ་ས་བོན་གྱི་སྟོབས། ང་ཚོ་མི་འཛོམས་དང། མི་མི་ནམ་ད་འདིར་བ་དང་ལྷན་ཅིག་ཇི་བཞིན་ཚོགས་བསགས་སྒྲིབ་སྦྱང་བྱེད་ཡ་དེ་རེད། ད་ལྷན་ཅིག་ཇི་བཞིན་ཚོགས་བསགས་སྒྲིབ་སྦྱང་བྱས་ནས་དངོས་གཞི་དེ་ལ་ག་རེ་ཡོང་གི་འདུག་ཟེར་ན་ཨ་ནི་འོ་ལགས་སོ། སུན་འབྱིན་པའི་སྟོབས་རང་གཅེས་བདག་གཅེས་བདག་འཛིན་དང་དེ་གཉིས་གཞན་དབང་དུ་མ་སོང་དེ་གཉིས་ལ་གཉེན་པོ་བསྟེན་ཡ་དེ་བྱེད། ཨ་ནི་ད་ནང་བཞིན་དངོས་གཞི་གཅིག་ལ་བདག་གི་བྱང་ཆུབ་བདག་པས་གཞན་གཅེས་བྱང་ཆུབ་སེམས་སྒོམ་ཡ་དེ་རེད་དོ། འདི་རེད། ཨ་ནི་ཐ་མ་དེ་ལ་ག་རེ་ཟེར་ན་ཐུན་གྱི་ཐ་མ་ད་ཐ་མ་དེ་ལ་ག་རེ་ཟེར་ན་སྨོན་ལམ་གྱི་སྟོབས་ཟེར་ནའི་མི་འདུག་ད་བསྔོ་བའི་སྟོབས་ཟེར་ནའི་མི་འདུག་ཨོ་དེ་དེ་ད་ང་ཚོ་མོ་ཁ་ལོ་བསྒྱུར་སུས་ལོང་བ་ད་ཉིན་མོ་གཅིག་གི་ཞོགས་ཀས་ཡར་མིག་གདངས་པ་ནས་དགོང་དག་མར་མིག་གཅིག་ང་ཚོ་སྒོ་གསུམ་གཅིག་མ་མ་བཙུམས་བར་དུ་ཆ་ཚང་དོན་དོན་ལྡན་པ་ཞིག་འགྲོ་གི་འདུག་གལ་སྲིད་འདི་བཞི་པོ་འདི་ལྔ་པོ་ཉམས་ལེན་ཡག་པོ་བྱུང་ན་རོ་སོ་གཅིག་མི་འདུག་བ་རེད་པ། དེ་མེད་པ་ང་ཚོ་སྒོ་གསུམ་གཅིག་སྟོང་པ་ལྷག་ཡག་གཅིག་མི་འདུག་བ་དེ་བྱས་ད་ཉིན་ཞག་ཕྲུགས་གཅིག་ཡག་པོ་བྱུང་ན་བདུན་ཕྲག་ཡག་པོ་ཡོང་གི་རེད་པ་བདུན་ཕྲག་ཡག་པོ་ཡོང་ན། ཟླ་བ་ཟླ་བ་ཡག་པོ་ཡོང་ན་ལོ་ལོ་ཡག་པོ་ཡོང་ན་མི་ཚེ་ཡག་པོ་ཡོང་མི་ཚེ་ཡག་པོ་ཡོང་ན་ད་ག་རང་ཚེ་གཅིག་ཉམས་ལེན་བྱས་ན་འདི་ནང་བསྒྲིལ་ཐུབ་ས་འདུག་ཟེར་ས་ཚེ་གཅིག་ཉམས་ལེན་བསྒྲིལ་ས་འདུག་ང་ལ་མི་འདུག་པས་དེ་རིང་ནས་འཕེན་པ་ད་ནས་མ་ཤི་བར་དུ་འཕེན་པ་ཞིག་བཏང་ཤག་ཡང་མ་གཏང་ཡ་མ་རེད་ཉིན་རེ་ཉིན་རེ་འཕེན་པ་འདི་བསྐྱང་བྱུང་ན་ནི་ཅིག་ཐུན་རེ་ཐུན་རེ་འཕེན་པ་བཏང་ཐུབ་ན་ཡག་པོ་ཡོང་སྲིད་དེ་མ་བྱུང་ནའི་ད་ཞོགས་ཀས་འཕེན་པ་ཡག་པོ་ཞིག་གཏང། གཏང། ད་ནང་བཞིན་ཞོགས་ཀས་ང་ཚོ་འཕེན་པ་བཏང་ཡོང་དུས་སྒང་ལ་བྱང་ཆུབ་སེམས་དཔའི་དུས་དྲན་ཅིག་ཡོད་ན་ཡག་པོ་མེད་འགྲོ་བསམ་ས་ད་ནི་བྱང་ཆུབ་སེམས་དཔའི་དུས་དྲན་བསྟན་ཡ་མི་འདུག་བ།

ཟས་གོས་གནས་མལ་སོགས་ལ་ལོངས་སྤྱོད་པའི་ཚེ་གཞན་དོན་གྱི་བསམ་པས་ཟིན་པར་མ་བྱས་པར་ཟེར་དུས་སྒང་ཕམ་པ་བྱུང་གི་འདུག་རེད་པ། ད་སོ་སོའི་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་སེམས་ཅན་བཏང་ཚར་བ་དང། བཏང་ཚར་ཡོད་བཏང་ཚར་མེད། ཐུན་དྲུག་བླ་མའི་རྣལ་འབྱོར་གསུང་གི་ཡོད་རེད་གསུང་གི་ཡོད་མ་རེད། གསུང་གི་ཡོད་རེད་པ། བདག་གི་ལུས་དང་དེ་བཞིན་ལོངས་སྤྱོད་ཨ་ནི། གསུང་གི་ཡོད་རེད་པ། དེང་ནས་ཕངས་པ་མེད་པར་བཏང་བར་བྱ། བཏང་ཚར་རེད་ད་འདི་རྫུན་མ་ཡིན་གྱི་མ་རེད་པ་དངོས་འབྲེལ་ཡིན་གྱི་རེད་པ། ད་ནང་བཞིན་འདི་སྤྱོད་འཇུག་ནང་གང་འདུག་པ།

ད་རྫས་རིན་ཐང་ཚང་སོང་ན་ཕམ་པ་བྱུང་རེད་པ་དཔེར་ན་ང་ལྟ་བུ་གཅིག་དེ་རིང་དངུལ་ཁང་ལ་ཕྱིན། ཨ་ནི་སོ་སོའི་བེད་སྤྱོད་ད་རང་དོན་གྱི་བསམ་པའི་སྒོ་ནས་དངུལ་སྒོར་མོ་ཁྲི་གཅིག་ཙམ་བཏོན་དེ་བེད་སྤྱོད་བཏང་པ་ཡིན་ན་ང་ལ་ག་རེ་བྱུང་རེད་ཕམ་པ་བྱུང་ཚར་རེད། འོ་དེ་ཞོགས་ཀས་དུས་དྲན་ཡོད་ན། ཞོགས་ཀས་ད་ནི་འཕེན་པ་ཞིག་བཏང་བཞག་ཡོད་ན། ཨ་ནི་ཕམ་པ་མ་བྱུང་ཡང་དེ་ཕམ་པ་བྱུང་གི་ཁ་སང་ཕྱིན་ཚར་སོང་སྟེ། འོ་དེ་རེད། དེ་ཡིན་ཙང་ད་གཟབ་གཟབ་མ་བྱས་ན་ཉེན་ཁ་ཚ་པོ་འདུག་ཨ། དེ་ཡིན་ཙང་བྱང་ཆུབ་སེམས་དཔའི་དུས་དྲན་ཞིག་ཡོད་པས་ན་དཔེར་ན་དགེ་སློང་ལ་དུས་དྲན་བསྟན་ཚར་བས་ན་བྱང་ཆུབ་སེམས་དཔའི་དུས་དྲན་ཞིག་མ་བསྟན་རེད་བ། བྱང་ཆུབ་སེམས་དཔའི་དུས་དྲན་ན་ད་རྡོ་བཟོ་བར་བླུགས་བཞིན་བྲིས་འདུག་བ། ཨ་ནི་གཅིག་གིས། ཟས་གོས་གནས་མལ་སོགས་ལ་ལོངས་སྤྱོད་པའི་ཚེ་ཨ་ནི་ཅིག་རང་དོན་གྱིས་ཅིག་ད་མདོ་དོན་ན་གང་ཟག་འདི་ཅིག། སྣང་བ་ཡོངས་ཀྱི་བག་ཅིག་ཕེབས་དགའ་སྟངས་སོ་སོའི་བས་ཅིག་ཀུན་སློང་བཟོས་ན་ཡག་པོ་མེད་འགྲོ། དགེ་ཚུལ་གྱི་དང་དུས་དྲན་ཡོད་རེད་དགེ་སློང་དུས་དྲན་འདུག་པ་འདི་གཅིག། ཡང་འདི་གཅིག། ཡང་ད་འདི་སོང་དེ་ཡིན་དུས་སྒང་ད་ག་རེ་ཟེར་ན། ཞོགས་ཀས་འཕེན་པ་བཏང་ཡོང་དུས་སྒང་ལ་དེ་མཉམ་དུ་དུས་དྲན་བཏང་ན་ཡག་པོ་ཡོང་སྲིད་བསམ་ཀུན་སློང་བག་བཟོ་ཡོང་དུས་སྒང་ལ་རེད་པ། ད་འདི་ཡིན་ཕྱིར་གང་ཟེར་ན་ཚེ་གཅིག་གི་ཉམས་ལེན་ཆ་ཚང་བྲིས་ནས་ག་བ་ན་བྲིས་ཏོ་སྟོབས་ལྔ་ན་དྲིལ་དོ་བ་འདི་རེད། མདོར་ན་བཟང་ངན་སྣང་བ་ཅི་ཤར་ཡང། ཆོས་ཀུན་སྙིང་པོ་སྟོབས་ལྔའི་ཉམས་ལེན་གྱིས། བྱང་ཆུབ་སེམས་གཉིས་འཕེལ་བའི་ལམ་ཞེས་བྱང་ཆུབ་སེམས་གཉིས་འཕེལ་བའི་ལམ་བསྒྱུར་ནས་ཡིད་བདེ་འབའ་ཞིག་སྒོམ་པར་བྱིན་གྱིས་རློབས་ད་འདི་ག་རེ་ཟེར་ན་ཚེ་གཅིག་གི་ཉམས་ལེན་དྲིལ་ནས་ཨ་ནི་སྟོབས་ལྔ་ན་འདུས་སྲོལ་འདི་རེད། ད་འཆི་ཁའི་ཉམས་ལེན་འདི་ཡང་ག་རེ་ཟེར་ན་འདུས་ན་རྟོགས་མ་ན་ད་འཕོ་བའི་མཆོག་འདི་ག་རེ་ཟེར་ན་སྟོབས་ལྔའི་ཉམས་ལེན་རེད་ཚོ་འཆི་བའི་གནས་སྐབས་སུ་ཨོ་འདི་གསུང་གོ་དོ་བ་ད་འདི་འདྲི་ཟེར་བ་ང་ཨོ་འདི་རེད་ད་འདི་གང་དྲིས་འདུག་གོ་དོ་ང་ཚོ་ཨ་རེ་བ་དྲི་དྲི་དྲི་དྲི།

བག་ཆགས། དེ་བཞི་ཞེ་པོ་རེ་འདུག་བ་བྲབ་བྲབ་བཞི་པོ་རེ་འདུག་བ། བརྟན་པོ་མི་འདུག་བ། ཚེ་ཕྱི་མ་ང་ཚོ་ཅིག། ཐོས་པའི་བག་ཆགས། ག་ཚད་བཞག་པས་ནི། པེ་ཅིན་ཡང་བརྒྱ་བཏགས་པོ་རེ་མ་མདོག་ང་ར་པོ་བཏགས་ཚར་བ་བྱས་ཙང་བཏགས་མ་གོ་བ་མ་སྐད་པ་ནི་ཀི་ཧིས་ག་སང་དི་ཧིས་ལག་པོ་བཏགས་ངེས་གླེགས་མར་བ། ཨ། མ་སྐད་པ་ད་ནི་ཏི་ཧིས་ལག་པོ་བཏགས་ངེས་ཡོད་ནི་འགྲིག་གོ་བ་རེ་བ་ཐི་ཨོ་ནི་ཏི་ཧིས། ད་ཡིན་ནི་བྱང་ཆུབ་སེམས་ཀྱི་བག་ཆགས་ཅིག་ད་ཏན་ཏན་ཡོང་དགོས་རེད་ང་ཚོ་ཅིག་ད་ནི་གོམས་འདྲིས་བྱས་པས་ན་མ་སྐད་མི་འདུག་ང་ལ་ཕྲུ་གུ་དེ་མི་འདྲ་བ་ཅིག་བརྒྱ་ཆ་བརྒྱ་ཡོང་དགོས་ཀྱི་རེད། རེད་བ། ད་གོམས་འདྲིས་ཅིག་མེད་ན། ཡང་གཞན་བརླག་པོ་འདུག་བ་དཔེ་ཅི་ཡིན་ན། དེ་ཡིན་ཙང་དེ་ངེས་པར་དུ་ཉིན་རེ་ཉིན་རེ་ད་སོ་སོའི་དམིགས་རྣམ་སྐྱོང་ཡ་དེ་དཔེ་གལ་ཆེ་པོ་ཡིན་ས་རེད་ཞོགས་པའི་ཚོགས་བསགས་སྒྲིབ་སྦྱང་ཨ་ནི་གཅིག་བླ་མའི་རྣལ་འབྱོར་བྱས་གཅིག་ཤུགས་དྲག་པོ་ཅིག་བཏང་སྔོན་དུ་བཏང་ཨ་ནི་དེའི་དངོས་གཞི་དེ་ལ་ཨ་ནི་བྱང་ཆུབ་སེམས་བསྒོམ་ཡ་སྟོང་ཉིད་ལྟ་བ་བསྒོམ་ཡ་ཨ་ནི་ལྷག་པར་དུ་ལམ་རིམ་གི་གཞུང་ནས་བཤད་ཤེས་ཡིན་དོན་ཚན་དེ་ཚོ་ཉིན་རེ་ཉིན་རེ་ང་ཚོ་གཅིག་བསྒོམ་དགོས་ཡོད་ས་རེད་དེ་མ་བསྒོམ་ན་ཡོང་ཡ་ཡོད་མ་རེད། རེད་པ་ད་འདི་ནས་ཡང་ང་ཚོ་རྨང་གཞི་དེ་ནས་བཙུགས་དགོས་འདུག་བ། ད་ནི་ཡར་བཙུག་གུ་བཙུག་གུ་བྱེད་རིན་མ་འདུག་ང་མཇུག་མ་དཔེ་ཆ་ཐོན་ཚར་ནས་ཨ་ནི་ཉམས་ལེན་བྱེད་ཀྱི་ཡིན་ཟེར་ཡ་དེ་འདྲས་ང་དགེ་བཤེས་བཏང་ཚར་ནས་ཉམས་ལེན་བྱེད་ཀྱི་ཡིན་ཟེར་ཡ་དེ་འདྲས་ཨ་གཅིག་རྩ་ནས་ཡོང་ཡ་ག་རེ་ཡོད་མ་རེད་རེད་པ་ཡོད་ཡོད་མ་རེད་པ་དེ་སྟབས་བདེ་པོ་ཡོད་ས་མ་རེད་དེང་སང་ཉིན་རེ་ཉིན་རེ་ད་ལྟ་ཉམས་ལེན་གཙོ་བོ་དེ་དཀའ་ལས་ཁག་པོ་རེད་གཙོ་བོ་དེ་སློབ་གཉེར་རེད་དེ་ཞར་དང་ཞོར་ལ་ཉམས་ལེན་ཀྱི་རིགས་དེ་མ་བྱས་ན་ད་ཡོང་ཡ་ཡོད་མ་རེད། ཡ་འདི་ཆེ། ད་འདི་ནས། ང་ཚོ་འཆི་ཁའི་ཉམས་ལེན་འདི་སྟོབས་ལྔ་ན་ཚུར་དྲིལ་དུས་ཟིན་ད་ད་འདི་བཤད་ཨ་ནི། མཚམས་བཞག་བྱེད་ཀྱི་ཡིན། ཡ། ད་སྟོབས་ལྔའི་ག་ས། སྟོབས་ལྔའི་སྟོབས་ལྔའི་མན་ངག་འདི་ཉིད། འཆི་བའི་མན་ངག་དང་སྦྱར་ན། ད་འདི་རྩ་བ་འདིར་བ། ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས། ད། ཐེག་ཆེན་འཕོ་བའི་གདམས་ངག་ནང་གི་གདམས་ངག་མཆོག་ཏུ་གྱུར་པ་འདི་ག་རེད་ཟེར་ན། སྤྱིར་བཏང་འཕོ་བ་ཟེར་གྱི་འདུག་ཨ། ང་ཚོ་ཅིག་སོ་སོ་པའི་ཅིག་ཨ་ནི་ཅིག་གང་ཟག་སུ་ཡིན་ན་ངོ་ཤེས་པའི་ཅིག་སོ་ཨ་ནི། ཁོའི་མིང་དང་དེ་ཚོ་ཨ་ནི་བླ་མ་ལ་ཡར་ཕུལ་ཨ་གང་ཟག་འདི་འདྲ་བ་ཅིག་ཚེ་འཕོས་ཟེར་དེ་ལ་འཕོ་བ་རྒྱག་རོགས་གྱིས་ཨ་བླ་མས་འཕོ་བ་རྒྱག་ཡ་འདུག་ཨ། ཨོ་ད་འདི་འཕོ་བ་འདི་འཕོ་བ་ཕལ་པ་ཙམ་རེད་འཕོ་བ་ཕལ་པ་ཙམ་རེད་པ་གནས་སྐབས་ག་རེ་ཟེར་ན་ཁོ་ཡར་འཐེན་ཙམ་མ་གཏོགས་ཚེ་ཕྱི་མ་ཕན། ཚེ་ཕྱི་མ་ཁོ་མི་དལ་འབྱོར་མི་ལུས་བླངས་ཐུབ་ཨོ་ད་ནི་དེ་གི་ཚེ་ཕན་ཐོགས་རྒྱ་ཆེ་པོ་ཡོང་བ་མ་རེད་མིའི་ལུས་བླངས་པ་ཙམ་རེད། ཡིན་ནས་ད་ལྟ། འཆི་བའི་གནས་སྐབས་སུ། ད་ལྟ་སྟོབས་ལྔའི་ཉམས་ལེན་གི་སྟེང་གི་ང་རང་ཚོ་ཉམས་ལེན་དེ་ཡོད་པས་ན་དེ་འཕོ་བ་མཆོག་ཏུ་གྱུར་པ་ཞིག་རེད། ཁོ་རང་སྟོབས་ཀྱིས་ཨ་ང་ཚོ་འཕོ་གི་རེད། འཕོ་བ་དེའང་རང་སྟོབས་ཀྱིས་འཕོ་བ་རེད་གཞན་གྱིས་བླ་མ་ལ་འདོད་འདུན་འདི་མ་ཡིན་པ་བྱས་གཞན་གྱི་སྟོབས་ཀྱིས་འཕོ་བ་མ་ཡིན་པ་བྱས་གཉིས་ནས་ཚེ་ཕྱི་མ་ལ། དེ་འདྲའི་ཉམས་ལེན་གྱི་ཡོད་པའི་བག་ཆགས་ཡོད་མཁན་གང་ཟག་ཡིན་ན་ཚེ་ཕྱི་མ་ལ་ཡང་སྐོར་མང་དྲགས་བྱུང་དགོས་ས་རེད། མི་གཞན་དག་འཕོ་བ་རྒྱག་ཡ་དེ་གཞན་སྟོབས་ཀྱིས་འཕོ་རྒྱུ་རེད་དོ། ཡང་ཚེ་ཕྱི་མ་ལ་ལུས་ཅིག་བླངས་ཟོས་ནས་འཕོ། མིའི་ལུས་ཅིག་མ་གཏོགས་གཞན་དམིགས་བསལ་གྱི་ཁྱེར་བ་བ་ཡོང་བར་བ་པོ་འདི་རེད་བྱ། ཡང། ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས་ཟེར་བ་འདི་རེད། སྟོབས་ལྔ། ཁ་སང་སྟོབས་ལྔའི་མན་ངག་འདི་ཉིད་འཆི་བའི་མན་ངག་དང་སྦྱར་ན། ཟེར། ཡང། ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་སྤྱོད་ལམ་གཅེས་ད་འདི་ཞེས་གསུངས་ཏེ། ཟེར་ད་བློ་སྦྱོང་ཚིག་འདི་བྱས། ད་དང་པོ་དཀར་པོ་ས་བོན་གྱི་སྟོབས་འདི་དག་ཡང་འཆི་ཁའི་ཉམས་ལེན་བར་བྱ་དགོས་རེད། དང་པོ་དཀར་པོ་ས་བོན་གྱི་སྟོབས་ནི། ཕྱི་མ་ཕན་ཆད་ཀྱི་སྡུག་བསྔལ་རྒྱུ་བཅས་རང་གི་ཁ་ན་མ་ཐོ་བ་ད་འདི་གཙོ་བོ་འདུག་ཟེར་བ་ང་ཚོ་སྐབས་འཆི་ཁའི་ཉམས་ལེན་བྱ་ཟེར་དུས་ངོ་ལབ། ད་ལྟ་ན་ང་ཚོ་ཉིན་ཞག་ཕྲུགས་གཅིག་ཉམས་ལེན་དེ་ཁོ་སྟོབས་ལྔའི་ཉམས་ལེན་ཡོད་རེད་པ་ད་འཆི་ཁའི་ཉམས་ལེན་བྱ་ཟེར་དུས་ད་ང་ཚོ་ནད་ན་ཚ་ར་ཞིག་འདུག་ཡང་ན་ཅིག་ནད་ན་ཚ་མི་བཟད་ཤུགས་དྲག་པོ་མེད་པས་ནད་བརྟག་སོ་སོ་ལ་འཆི་རྟགས་ཅིག་འགུག་ཡོད་ཟེར་བས་འཆི་རྟགས་དེ་རིགས་འགའ་ཞིག་ལ་ཟླ་བ་གཉིས་གསུམ་སྔོན་ནས་འཆི་རྟགས་དེ་འགུག་རེ་ཟེར་གྱི་འདུག་འཆི་རྟགས་ཟེར་ནམ་རྒྱུན་ང་ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་རྟགས་དེ་མ་རེད་ཅི་ཐང་ཁོ་རྟགས་རགས་པོ་དེ་འདྲ་ཡོང་གི་ཡོད་ཟེར་རེད། ང་སོ་སོའི་བེད་ཅིག་འཚོ་བ་དང་དགའ་སྐྱིད་ཐོག་ལ་ཅིག་ང་ཚོ་མུ་གསུམ་ཅིག་གིས་ད་བེད་ཅིག་བསྡད་ཟིན་མ་རེད་བསམ་ན་ད་བེད་ཅིག་ཅིག་གནང་བ་ཡིན་ན་ག་རེ་ན་ཅིག་ཡོང་གི་ཡོད་ཟེར་རེད་རྟགས་ཅིག་འོ་རྟགས་དེ་ཡོང་བའི་མཚམས་ནས་ད་འདི་འགོ་ཚུགས་གི་རེད་དེ་ནས་འཕེན་པའི་སྟོབས་ད་དེ་ཚོ་འགོ་ཚུགས་གི་རེད་རེད་པ་སྣང་བ་དེ་དེ་ཡོང་གི་རེད་ཟེར་གི་འདུག་བ་ད་ང་ཚོ་འཆི་རྟགས་དངོས་གཞི་འདི་ད་ག་ཨ་ནི་ཅིག་གིས་རྟགས་དང་རྟགས་འབྱུང་བཞི་ཐིམ་ཡ་དེ་རེད་པ་དེ་ལྟ་བུའི་ཐག་ཉེ་པོ་རེད་འདིའི་སྔོན་ནས

ཡུན་རིང་པོ་བསྡད་ས་མ་རེད་ད་དཔེ་ཆའི་འགྲོ་མགོན་ཨ་ཁུ་ཟ་འགྲོ་ཡང་དུས་ཚོད་སླེབས་ཡོད་ཟེར་རེད་བསམ་བསམ་ཚ་བ་གཞུག་འཁུར་བ་འོ་དེ་འཕེན་པ་དེ་དང་པོ་རེད་ཟེར་དུས་འཕེན་པ་དེ་ད་དཔེ་ག་སོང་དཀར་པོ་ས་བོན་གྱི་སྟོབས་གོ་ད་དཀར་པོ་ས་བོན་གྱི་སྟོབས་དེའི་ཚེ་ན་དཀར་པོ་ས་བོན་གྱི་སྟོབས་དེ་ག་རེད་ཟེར་ན། ད་ཕྱི་མ་ཕན་ཆད་ཀྱི་སྡུག་བསྔལ་རྒྱུ་བཅས་རང་བཞིན་ཁ་ན་མ་ཐོ་བ་ནི་སྟོབས་བཞིས་སྦྱངས་ད་སོ་སོའི་ཚེ་སྔ་མ་རེད་ཚེ་འདིའི་ཚེ་སྟོད་ལ་བསགས་བཞག་པའི་ལས་མི་དགེ་བ་ཡོད་རེད་པ་ད་ཅིག་འོ་ལ་རང་བཞིན་ཁ་ན་མ་ཐོ་བ་ལ་སོགས་པའི་ཉོན་མོངས་མང་པོ་བྱུང་རེད་པ།

སྔ་མ་རྣམས་སུ་རེད་ལྷག་པར་དུ་ཚེ་འདིའི་ཚེ་སྟོད་ལ་བསགས་བཞག་པའི་ཨ་ནི་ལས་མི་དགེ་བ་ཨོ་དེ་ཚོ་ཕར་གཉེན་པོ་སོ་སོའི་པའི་ཡིད་ལ་དྲན་པ་དེ་ཚོ་ནི་དྲན་པར་བྱེད་ཡིད་ལ་མ་དྲན་པས་ན་དེ་འདྲ་བྱས་ཡོད་ཀྱི་རེད་བསམ་བསམ་བྱས་ཨ་ནི་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་སྡོམ་གཙང་མ་བྱས་གཙང་སིང་སིང་ཞིག་བཟོས་ཅིག་དེ་རེད་ཨོ་ལགས་སྟོབས་བཞིའི་སྒོ་ནས་སྦྱངས་ཏེ་ད་ང་ཤི་ན་ཡང་ད་ཨོ་རུང་མེད་སྙམ་པའི་སྒོ་ནས་ནི་ཨོ་ལགས་འཆི་ཁར་ཉམ་ང་བ་དང་བག་ཚ་མེད་པར་བྱའོ་ད་འདིའི་སྐབས་སུ་དཀར་པོ་ས་བོན་སྟོབས་དོན་འགྲུལ་བཞིན་བྱ། ཕྱོགས་གཅིག་ནས་འདི་བྱས་རེད་པ་དཀར་པོ་ས་བོན་སྟོབས་གཉིས་ནས་ད་ཡོ་བྱད་ཡོངས་སུ་བཟུང་ཨང་གང་ཅི་མཆིས་པ་ཐམས་ཅད་ཡར་མར་ཞིང་ལ་བསམ་པ་ཐག་པ་ནས་ཚོགས་སུ་བཏང་སྟེ་ཅི་ལ་ཡང་ཆགས་པ་ཆགས་པའི་གཞི་མེད་པ་གལ་ཆེ། ད་ཕྱོགས་གཅིག་ནས་ད་སོ་སོ་ང་ཚོ་ཅིག་ཆར་ཁྲིམས་བུ་ནོར་ལོངས་སྤྱོད་དང་རྒྱུ་ནོར་དཔལ་འབྱོར་རེ་གཅིག་འདི་ཡོད་འདི་འདྲ་ཡོད་མེད་ན་ད་ཡང་དཀོན་མཆོག་ལ་མཆོད་པ་ཕུལ་ས་ཡང་མཆོད་པ་གཏང་ཚོགས་ཅིག་ང་ཚོ་ཚོགས་ལ་བསྙེན་བཀུར་ཞུ་དགོས་ན་འདྲ་ད་ཡང་ཅིག་གི་འདོད་པ་བསྔོ་རྟེན་ཕུལ་དགོས་ན་འདྲ་གང་བྱས་ཙང་སོ་སོའི་ཏང།

ད་དེ་ག་ཟེར་ན་དཀར་པོ་ས་བོན་སྟོབས་རེད་འདུག། ཡང་འདི་བྱེད། གང་ཅི་ཡོད་ཐམས་ཅད་ཡར་མར་ཞིང་ལ་བསམ་པ་ཐག་པ་ནས་ཚོགས་སུ་བཏང། ད་འདི་ཡང་ཅིག་ཚོགས་བསགས་སྒྲིབ་སྦྱང་རྐྱེན་དུ་འགྲོ་བ་ཅིག་བར་འགྲོའོ་ཚོགས་སུ་བཏང་སྟེ། ཅི་ལ་ཡང་ཆགས་པའི་གཞི་མེད་པར་གལ་ཆེ་སྟེ། དགེ་སློང་འཆི་ཁར་ད་གལ་སྲིད་ཡང་ཅིག་ཆགས་ཞེན་བྱེད་པའི་སྐྱོན་ག་རེ་ཡོང་ཟེར་ན་དགེ་སློང་འཆི་ཁར་ལྷུང་བཟེད་ལ་ཆགས་པའི་དབང་གིས་གང་ཟག་གཅིག་གི་ལུས་གནས་སྐབས་གསུམ་དུ་དུས་གཅིག་ཏུ་མེ་འབར་བ་སོགས་ཀྱི་བྱུང་བའི་གཏམ་མང་ངོ་ད་དགེ་སློང་འཆི་ཀའི་སྔོན་དུ་བྱུང་བར་དགེ་སློང་འཆི་ཀའི་ཨོ་ད་ཇི་ལྟར་མི་ཟེར་བྱ་ཡོང་མ་ད་ལྷུང་བཟེད་བྱོས་ཟེར་བ་ལྷུང་བཟེད་དེ་ལ་ཆགས་ཏེ་ཟེར་ར། དེ་སྔར་བཅོམ་ལྡན་འདས་ད་ཇི་ལྟར་ན་རོང་ད་ཡོག་མ་པ། ལྷུང་བཟེད་མི་དང་མི་འདྲ་བ་དེ་ཟས་བསོད་སྙོམས་པ་ཡིན་ཙང་ད་ལྷུང་བཟེད་དེ་ཨོ་རྒྱུ་གཅིག་ཨོ་མེད་འགྲོ་ཡང་རྒྱུ་གཅིག་ཡག་པོ་རེ་ཟོས་མེད་དེ་ལ་ཆགས་ཏེ་རེ་ཟེར་དེ་ཆགས་ཡོང་དུས་ང་ལ་སྐྱེ་བ་ཕྱི་མ་དེ་ཁོ་ཅིག་ལུས་ངན་པ་ཅིག་བླངས་ད་ཕལ་ཆེར་ལུས་ངན་པ་ཅིག་བླངས་ལུས་དེ་ཡང་ཅིག་ག་ཟེར་ན་གནས་སྐབས་གསུམ་དུ་རེད་པ། དུས་ཚོད་མི་འདྲ་བ་གསུམ་དུ། གནས་སྐབས་གསུམ་དུ། དུས་གཅིག་ཅར་དུ་མེ་འབར་བ་གསུམ་ད་གང་འདྲ་བྱས་རེད་ཟེར་ན། སྟོད་ནས་མེ་འབར་ཡག་དེ་ནས། སྐེད་ནས་མེ་འབར་ག་ཟེར་ལུས་ཁོ་རང་གཅིག་མེ་འབར་ནས་ག་ཟེར་ལུས་དེ་ལ་ག་ཟེར་ན་གཅིག་སྡུག་བསྔལ་ཚོར་བ་ཤུགས་དྲག་པོ་མྱོང་ཡག་དུད་འགྲོའི་ལུས་ཞིག་བླངས་ཡོད་ས་རེད་ད་དེ་གནས་སྐབས་གསུམ་དུ་དུས་གཅིག་ཅར་དུ་མེ་འབར་བ་སོགས་བྱུང་བའི་གཏམ་ཡང་ད་མང་ངོ་ཟེར་འདུག། ཨོ་དེ་རེད་བྱས་ད་འདི་ག་ཟེར་ན། འཛིན་ཆགས་བྱས་པས་ན་འཆི་ཁ་ལ་མ། ཆགས་ཞེན་བྱས་པས་ན་ཨོ་དུད་འགྲོར་སྐྱེ་གི་རེད་ཟེར་འདུག་ཡི་དྭགས་སྐྱེ་གི་རེད་ཟེར་འདུག་ནམ་རྒྱུན་ང་ཚོས།